ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་བདུན་རེས་གཟའ་ལྷག་པའི་སྔ་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར། རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་ཀྱི་དམིགས་བསལ་སྲུང་སྐྱོབ་པ་ལྕམ Mary Lawlor ཡིས་རྒྱ་ནག་གཞུང་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་དང་འབྲེལ་ནས་ཆེད་འདོན་གནང་བའི་རྒྱབ་གཉེར་དགོངས་འཆར་རྣམས་ལག་བསྟར་བྱེད་པའི་ཡིད་ཆེས་མེད་ཅེས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བ་ཞིག་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་རྒྱུ། རྒྱ་ནག་གཞུང་གིས་པེ་ཅིན་ནང་བསྟན་སློབ་གླིང་གི་སློབ་ཁྲིད་ནང་དོན་ཁག་གི་ནང་རྒྱ་ནག་གི་ཆབ་སྲིད་སློབ་གསོའི་སྐོར་ཤུགས་ཆེ་རུ་བཏང་ཡོད་པའི་སྐོར་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་དང། དེ་ནས་དམིགས་བསལ་ཆེད་སྒྲིག་གི་ལེ་ཚན་ནང་ཨོ་སི་ཀྲེ་ལི་ཡ་དབུས་གཞུང་གིས་བོད་ཀྱི་རང་དབང་དང་འགྲོ་བ་མིའི་ཐོབ་ཐང་ཐད་ཐུགས་འཚབ་འགྲེལ་བརྗོད་དང་སྦྲགས། རྒྱ་ནག་གཞུང་ནས་རྒྱལ་ཚོགས་ཀྱི་དུས་བཀག་བསྐྱར་ཞིབ་ཐོག་ཚོགས་མི་རྒྱལ་ཁབ་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་གླེང་སློང་གིས་དེ་འབྲེལ་གྱི་བསམ་འཆར་བཏོན་ཡོད་པ་རྣམས་ལ་ལག་བསྟར་བྱེད་དགོས་ཞེས་གསུངས་པའི་སྐོར་ཞིག་དང། གསར་འགྱུར་དཔྱད་གཏམ་ལེ་ཚན་ནང་འདི་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ཆད་ཡོད་སྟབས་ཚེས་ཉི་ཤུ་བརྒྱད་དང་ཡང་ན་ཚེས་སུམ་ཅུ་གནམ་གང་གཉིས་དགུ་ཐུག་འཐུང་ན་བཟང་བ་ཡོད་མེད་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང། རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་པའི་དུས་ཆེན་སྲུང་བརྩིའི་སྔ་ནུབ་ལ་ལ་དྭགས་ཀྱི་བླ་ཆེན་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་ཞིང་གཤེགས་དམ་པ་མཆོག་ལ་རྒྱ་གར་གཞུང་གིས་ཡུལ་དེའི་སྤྱི་དམངས་ཀྱི་གཟེངས་རྟགས་མཐོ་གྲས་པདྨ་བྷུ་ཤཱན་འབུལ་ལམ་ཞུ་རྒྱུའི་གསལ་བསྒྲགས་གནང་བ་དང། ཡང་དུས་ཆེན་དངོས་གཞིའི་ཉིན་རྒྱལ་ས་ལྡི་ལིའི་ནང་མངའ་སྡེ་ཁག་གི་རིག་གཞུང་སོགས་ཀྱི་འགྲེམས་སྟོན་ནང་ཨ་རུ་ནཱ་ཅལ་མངའ་སྡེ་དང་ལ་དྭགས་གཉིས་མཉམ་ཞུགས་གནང་བ་སོགས་ཀྱི་སྐོར་དང། མཇུག་ཏུ་བཅར་འདྲིའི་ལེ་ཚན་ནང་བོད་ཀྱི་ལོ་གསར་གཏོང་སྲོལ་གྱི་རྣམ་པ་མི་འདྲ་བ་དེ་དག་གི་རྒྱབ་ལྗོངས་ལོ་རྒྱུས་དང་སྲོལ་རྒྱུན་གྱི་ལོ་གསར་སྡེར་ཁའི་མཚོན་དོན་བཅས་སྐོར་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་རྒྱུ་ཡིན། ཐེངས་འདིའི་གསར་འགྱུར་ཁག་གཡུ་སྒྲོན་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་ཀྱི་དམིགས་བསལ་སྲུང་སྐྱོབ་པ་ལྕམ Mary Lawlor ཡིས་ཉེ་ཆར་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་ཐད་དེ་སྔ་ལས་མི་འདྲ་བ་ཚོགས་མི་རྒྱལ་ཁབ་མང་པོས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་ཐུགས་འཚབ་ཡོད་པའི་སྐོར་གསལ་འདོན་གནང་བ་ནི་བཟང་ཕྱོགས་ཀྱི་རྣམ་འགྱུར་ཡིན་ཡང། དོན་དངོས་སུ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་དང་འབྲེལ་ནས་ཆེད་འདོན་གནང་བའི་རྒྱབ་གཉེར་དགོངས་འཆར་རྣམས་ལག་བསྟར་བྱེད་པའི་ཡིད་ཆེས་མེད་ཅེས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ན་ནིང་ཕྱི་ཟླ་བརྒྱད་པའི་ནང་རྒྱལ་ཚོགས་ནས་རྒྱ་ནག་གཞུང་གིས་བོད་ནང་བོད་ཀྱི་ཁོར་ཡུག་སྲུང་སྐྱོབ་ཀྱི་ལས་འགུལ་སྤེལ་མཁན་མི་གྲངས་དགུ་འཛིན་བཟུང་བྱས་པའི་གནས་ཚུལ་རྩད་གཅོད་དང་འབྲེལ་ཁོང་ཚོའི་གནས་སྟངས་ཁ་གསལ་བཟོ་དགོས་པའི་དགོས་འདུན་བཏོན་པ་དང་བོད་ནང་དམ་དྲག་གི་ཁོར་ཡུག་དེ་འདྲ་མཚམས་འཇོག་དགོས་པ་མ་ཟད་བོད་ཀྱི་ཆབ་སྲིད་བཙོན་པ་གཙོས་པའི་ཁོར་ཡུག་སྲུང་སྐྱོབ་པ་རྣམས་འཕྲལ་མར་གློད་བཀྲོལ་གཏོང་དགོས་པ་བཅས་ཀྱི་འབོད་སྐུལ་ལ་རྒྱ་ནག་གཞུང་ནས་ད་བར་ཡ་ལན་བྱས་མེད་པ་རེད་འདུག་ལྕམ Mary Lawlor ཡིས་མུ་མཐུད་གསུངས་དོན། རྒྱལ་ཚོགས་ཙམ་མིན་པར་ཨ་རི་དང་ཡོ་རོབ་སོགས་ནུབ་ཕྱོགས་ཡུལ་གྲུ་ཁག་ནས་ཀྱང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནད་དོན་ཐད་མུ་མཐུད་གླེང་དགོས་པ་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་ཚོའི་གནད་དོན་ཐད་གླེང་སློང་བྱ་རྒྱུར་དཀའ་ངལ་ཆེ་ཤོས་ནི་ཕྱི་ཕྱོགས་སུ་བོད་ནང་གི་གནས་ཚུལ་རྒྱུས་ལོན་བྱེད་མ་ཐུབ་པ་དེ་ཡིན་སྟབས་རྒྱལ་སྤྱིའི་སྟེང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་གནད་དོན་ཐད་ཕྱག་ལས་གནང་མཁན་གྱི་ཚོགས་སྡེ་ཁག་ནས་རྒྱལ་ཚོགས་ལ་འབྲེལ་བ་གནང་རོགས་ཞེས་འབོད་སྐུལ་གནང་འདུག། ཨིན་ཡུལ་གྲོས་ཚོགས་ནང་གི་རྙིང་ཞེན་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས Tim Loughton ཞུ་བས་རྒྱ་ནག་གཞུང་གིས་བོད་དང་ཡུ་གུར་ཧོང་ཀོང་ནང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བའི་བྱ་སྤྱོད་རྣམས་དུས་ནས་དུས་སུ་ཐེར་འདོན་གནང་གི་ཡོད་པའི་སྐོར་གསུངས་འདུག་དེ་ཡང་ཨིན་ཡུལ་གྱི The Parliament ཞེས་པའི་གྲོས་ཚོགས་ཀྱི་གསར་ལམ་ཐོག་ཕྱི་ཟླ་གཉིས་པའི་ཚེས་གཉིས་ཉིན་སྤེལ་བའི་གནས་ཚུལ་ནང། Tim Loughton ཞུ་བས་རྒྱལ་སྤྱིའི་ཁྲིམས་ལུགས་འགལ་འཛོལ་བྱེད་མཁན་ཚོར་མཇུག་འབྲས་ཚབས་ཆེན་ཡོང་རྒྱུ་ཡིན་པ་རྒྱ་ནག་དམར་པོའི་གཞུང་ལ་ར་སྤྲོད་བྱ་རྒྱུ་གལ་ཆེ་ཡིན་པའི་སྐོར་གསུངས་ཡོད་པ་རེད། དབྱིན་ཇིའི་གྲོས་ཚོགས་འཐུས་མི་སྐུ་ཞབས Tim Loughton ཡིས་དབྱིན་ཇིའི་གྲོས་ཚོགས་ཐོག་ལ། ཉེ་ཆར་ཕྱི་ཟླ་དང་པོའི་ཚེས་ཉི་ཤུ་གསུམ་ཉིན་ཧོང་ཀོང་གི་མ་འོངས་འགྲོ་བ་མིའི་ཐོབ་ཐང་ཞེས་པའི་བགྲོ་གླེང་ཞིག་བསྡུ་སྐོང་གནང་ཡོད་པ་གསུངས་ཏེ། དུས་ཚོད་དེའི་སྐབས་སུ་སུད་སི་གྲོང་ཁྱེར་ཇི་ནི་ཝར་དུ་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་དུས་བཀག་དྲི་རྩད་དང་བསྐྱར་ཞིབ་གནང་རྒྱུའི་སྐབས་འཁེལ་ཡོད་པ་དེ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོར་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་དང་ཞན་ཆའི་ཐོག་ལ་དྲི་རྩད་དང་བསྐྱར་ཞིབ་ནན་པོ་བྱེད་པའི་གོ་སྐབས་ཤིག་བྱུང་ཡོད་པ་ལྟར། སྐབས་དེའི་མ་འོངས་ཧོང་ཀོང་གི་འགྲོ་བ་མིའི་ཐོབ་ཐང་སྐོར་གྱི་བགྲོ་གླེང་དེ་ཡང་ཁོང་དང་དབྱིན་ཡུལ་གྱི་གྲོས་ཚོགས་ནས་ཧོང་ཀོང་ནང་དུ་རྒྱ་ནག་གཞུང་གིས་དྲག་གནོན་གྱི་བྱ་སྤྱོད་ཤུགས་ཆེ་རུ་བཏང་ནས་དཔེར་ན་དགུང་ལོ་བདུན་ཅུ་དོན་དྲུག་ཡིན་པའི་ཇི་མི་ལའི་ལྟ་བུར་རྒྱ་ནག་གཞུང་གིས་ཧོང་ཀོང་ཐོག་ལ་གཏན་འབེབས་བྱས་པའི་རྒྱལ་ཡོངས་བདེ་འཇགས་ཁྲིམས་གཞི་ཟེར་བའི་ཐོག་ནས་ཧོང་ཀོང་ནང་ཁྲིམས་བཤེར་བྱས་པ་ལྟ་བུ་ཧོང་ཀོང་མི་དམངས་ལ་ཆབ་སྲིད་འཇིགས་སྣང་སྐུལ་བ་སོགས་ཧོང་ཀོང་ནང་དྲང་བདེན་མེད་པའི་གནས་སྟངས་ཁག་ཆེད་མངགས་གསལ་སྟོན་གནང་ནས་བགྲོ་གླེང་གནང་བའི་གོ་སྐབས་བྱུང་བའི་སྐོར་གསུངས་འདུག། ད་དུང་ཁོང་གིས་དབྱིན་ཇིའི་གྲོས་ཚོགས་ཐོག་ལ། རྒྱ་ནག་གཞུང་གིས་དབྱིན་ཇིའི་གྲོས་ཚོགས་འཐུས་མི་བཞི་དང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོར་ཉེས་ཆད་བཏང་བའི་གནས་ཚུལ་གསུངས་ཡོད་ལ། རྒྱ་ནག་གཞུང་གིས་བོད་མི་དང་ཡུ་གུར་བའི་ཐོག་ལ་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་གཏོང་བའི་བྱ་སྤྱོད་ཙམ་མིན་པར་དུས་ཡུན་རིང་པོ་ནས་སེམས་ཁྲལ་བྱེད་ཡུལ་རྒྱ་ནག་གཞུང་གི་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་གཏོང་བའི་བྱ་སྤྱོད་རྣམས་ཆེད་དུ་ཐེར་འདོན་གནང་བ་སོགས་བོད་དང་ཡུ་གུར་བའི་ཐོག་ལ་འཛིན་པའི་རྒྱ་ནག་གཞུང་གི་སྲིད་བྱུས་དང། དམིགས་བསལ་རྒྱ་ནག་གཞུང་གིས་ཧོང་ཀོང་ཐོག་ལ་རྒྱ་ནག་རྒྱལ་ཡོངས་ཀྱི་ཁྲིམས་གཞི་ཟེར་བ་གཏན་འབེབས་བྱས་པ་དེའི་ཐོག་ནས་ཧོང་ཀོང་ནང་གི་དམངས་གཙོའི་ལས་འགུལ་སྤེལ་མཁན་ཐོག་ལ་རྡུང་རྡེག་གཏོང་བའི་བྱ་སྤྱོད་དང། དམངས་གཙོ་དར་སྤེལ་གྱི་ཚོགས་པ་རྣམས་སྒོ་རྒྱབ་ཏུ་བཅུག་པ་སོགས་དྲག་གནོན་གྱི་བྱ་སྤྱོད་རྣམས་གླེང་སློང་གནང་འདུག་མཐའ་དོན་འདིར་ཁོང་གིས་དབྱིན་ཇི་གཞུང་དང་བློན་ཆེན་ཚོས་རྒྱལ་སྤྱི་དང་དམངས་གཙོའི་རྒྱལ་ཁབ་དང་མཉམ་ལས་གནང་སྟེ་ཧོང་ཀོང་ནང་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བའི་བྱ་སྤྱོད་རྣམས་ཀྱི་འགན་འཁྲི་རྒྱ་ནག་གཞུང་གིས་འཁུར་དགོས་པའི་འབོད་སྒྲ་དང་དེའི་མཇུག་འབྲས་ངན་པ་ཡོང་རྒྱུ་ཡིན་པའི་འབོད་སྒྲ་སྒྲོག་དགོས་པ་དང་དབྱིན་ཡུལ་གཞུང་གིས་དུས་ཐོག་གི་ཕྱག་ལས་ཀྱི་གྲུབ་འབྲས་སོན་པར་དགོས་པ་དང་རྒྱ་ནག་གཞུང་གིས་ཕྱིའི་རྒྱལ་ཁབ་གཞན་བྱེ་བྲག་གི་མི་སེར་ཐོག་ལ་ཉེས་ཆད་བཏང་ཡང་དབྱིན་ཇི་གཞུང་གིས་རྒྱ་ནག་གི་དཔོན་རིགས་ལ་ཉེས་ཆད་བཏང་མེད་པའི་སྐོར་གསུངས་པ་མ་ཟད། རྒྱལ་སྤྱིའི་ཁྲིམས་ལུགས་འགལ་འཛོལ་བྱེད་མཁན་རྒྱལ་ཁབ་ཚོར་མཇུག་འབྲས་ངན་པ་ཡོང་རྒྱུ་ཡིན་པ་དེ་རྒྱ་ནག་དམར་ཤོག་གཞུང་ལ་ར་སྤྲོད་ཐུབ་པ་གནང་དགོས་པའི་འབོད་སྐུལ་ཡང་གནང་ཡོད་པ་རེད་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། རྒྱ་ནག་གཞུང་གིས་པེ་ཅིན་ནང་བསྟན་སློབ་གླིང་གི་སློབ་ཁྲིད་ནང་དོན་ཁག་གི་ནང་རྒྱ་ནག་གི་ཆབ་སྲིད་སློབ་གསོའི་སྐོར་ཤུགས་ཆེ་རུ་བཏང་ཡོད་པའི་སྐོར་ལ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་བ་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་ཉིན་རྒྱ་ནག་གཞུང་གིས་པེ་ཅིན་དུ་ཡོད་པའི་བོད་བརྒྱུད་མཐོ་རིམ་ནང་བསྟན་སློབ་གླིང་དུ་སློབ་མ་བསྡུ་བའི་བརྡ་ཁྱབ་ཅིག་སྤེལ་ཡོད་པ་དང་བརྡ་ཁྱབ་ཀྱི་ཆ་རྐྱེན་གཙོ་བོ་ཁག་ནི་ཏང་གི་འགོ་ཁྲིད་ལ་བརྩི་བཀུར་དང་སྤྱི་ཚོགས་རིང་ལུགས་ཀྱི་ལམ་ལུགས་ལ་དགའ་ཞེན་མེས་རྒྱལ་གོང་བུ་གཅིག་གྱུར་དང་མི་རིགས་མཐུན་སྒྲིལ་ལ་སྲུང་སྐྱོང། མི་རིགས་ཁ་བྲལ་ལ་ངོ་རྒོལ་བཅས་ཡིན་སྐོར་བཀོད་ཡོད་པ་དང་བོད་ནང་གི་འབྲེལ་ཡོད་བོད་མི་ཞིག་ནས་དེ་སྔ་ནས་རྒྱ་ནག་གཞུང་འབྲེལ་གྱི་ཆབ་སྲིད་སློབ་གསོའི་སློབ་ཚན་ཡོད་ན་ཡང་ད་ལྟའི་ཆར་རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིང་གྱི་བསམ་བློ་ཟེར་བ་སོགས་ཁ་སྣོན་བྱས་ཏེ་རྒྱ་ནག་དམར་ཤོག་ཚོགས་པའི་ཆབ་སྲིད་སློབ་གསོའི་སྐོར་ཤུགས་ཆེ་རུ་བཏང་ཡོད་པ་འགྲེལ་བརྗོད་གནང་གི་འདུག་རྒྱ་ནག་གཞུང་འབྲེལ་གྱིས་བཏང་བའི་སློབ་མ་བསྡུ་བའི་བརྡ་ཐོའི་ནང་སློབ་གླིང་དེའི་སློབ་གཉེར་བ་ནི་ཆབ་སྲིད་ཐད་བློས་འཁེལ་ཆོག་པ་དང་རྒྱལ་གཅེས་ཆོས་གཅེས་ཀྱི་བྱང་ཚད་མཐོ་བ་དང་སྒྲིག་བཀུར་ཁྲིམས་སྲུང། འགག་རྩའི་དུས་སུ་ནུས་པ་ཐོན་ཐུབ་མཁན་ཞིག་ཡིན་པ་སོགས་བརྗོད་ཡོད་པ་མ་ཟད་སི་པེན་དུ་གནས་སྡོད་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་པེ་ཅིན་ནང་བསྟན་སློབ་གླིང་དེ་བཞིན་པཎ་ཆེན་སྐུ་འཕྲེང་བཅུ་པ་མཆོག་གིས་དགོངས་པ་རྒྱ་ཆེན་པོ་བཞེས་ཏེ་འགོ་ཚུགས་པ་ཞིག་ཡིན་ན་ཡང་དེང་སྐབས་རྒྱ་ནག་གཞུང་གིས་དམར་ཤོག་ཚོགས་པའི་ཆབ་སྲིད་ཀྱི་ཆེད་དུ་བེད་སྤྱོད་བཏང་བཞིན་ཡོད་པས་ཐེངས་འདིར་བརྡ་ཁྱབ་ནང་དམར་ཤོག་ཚོགས་པའི་ཆབ་སྲིད་ཀྱི་དགོས་མཁོ་དང་འཚམས་པ་རྐྱང་བཤད་བཞིན་པ་དེ་རྒྱ་ནག་གཞུང་གིས་བོད་དང་འབྲེལ་བའི་སློབ་གླིང་དེ་དག་བོད་ཀྱི་རིག་གཞུང་ཆེད་མ་ཡིན་པར་ཁོ་རང་ཚོའི་བེད་སྤྱོད་ཀྱི་མི་སྣ་གསོ་སྐྱོང་བྱེད་བཞིན་པའི་བརྡ་ལན་གསལ་བོ་ཞིག་ཡིན་པ་འགྲེལ་བརྗོད་གནང་བྱུང།
ཆོས་ལུགས་ཀྱི་སློབ་གླིང་གཅིག་ལ་གི་སློབ་མ་དེ་དེའི་སྒང་ལ་འདི་འདྲ་ཆ་རྐྱེན་འདོན་ཡ་དེ་ད་རྒྱ་ནག་དམར་ཤོག་གཞུང་གི་བརྡ་ལན་འདྲ་བོ་ང་ཚོ་ག་རེ་ཁྲིད་དགོས་བ་རེད་ཟེར་ན་རྒྱ་ནག་དམར་ཤོག་གཞུང་གིས་བོད་ཀྱི་ཆེད་དུ་ཡང་ན་བོད་ཀྱི་རིག་གཞུང་གི་ཆེད་དུ་བོད་ཀྱི་ཆོས་ལུགས་ཀྱི་ཆེད་དུ་ད་སློབ་གླིང་འདིའི་ནང་ལོགས་ལ་ནི་སློབ་མ་བསྡུ་གི་ཡོད་ཡ་དང་དེ་འདྲ་མིན་པ་དེ་ད་ལན་གསལ་བོ་ཅིག་བྲིས་ཡོད་པ་རེད། ཡང་རྒྱ་ནག་གཞུང་འབྲེལ་གྱི་བརྡ་ཁྱབ་ནང་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོ་ཁྱོན་སློབ་མ་སུམ་ཅུ་སོ་དགུ་བསྡུ་རྒྱུ་ཡིན་པ་ལས་བོད་ཀྱི་ཆོས་བརྒྱུད་ཁག་ལས་དགེ་ལུགས་པའི་སློབ་མ་བཅུ་གསུམ་དང་བཀའ་བརྒྱུད་པ་བཅུ་གསུམ་རྙིང་མ་བཅུ་གསུམ་བཅས་ཡིན་པ་ལས་བོད་རང་སྐྱོང་ལྗོངས་ནང་སློབ་མ་བཅུ་གཉིས་དང་ཟི་ཁྲོན་ཞིང་ཆེན་དུ་དགུ་ཡུན་ནན་ཞིང་ཆེན་དུ་སློབ་མ་གསུམ་ཀན་སུའུ་ཞིང་ཆེན་དུ་སློབ་མ་གསུམ་མཚོ་སྔོན་ཞིང་ཆེན་དུ་བཅུ་གཉིས་བཅས་བསྡུ་རྒྱུ་ཡིན་པ་བཀོད་འདུག་ཡིག་རྒྱུགས་ལེན་པའི་ནང་དོན་སྐོར་ལ་ནང་དོན་རིག་པ་དང།

སྐབས་དོན་ཆབ་སྲིད་སོགས་ཡིན་པ་བཀོད་འདུག་སྤྱིར་རྒྱ་ནག་གཞུང་ངོས་ནས་ལས་ཀ་འཚོལ་སྐབས་བོད་མི་ཚོར་ཆེད་དམིགས་ཀྱིས་ཁ་བྲལ་བར་འཐབ་རྩོད་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ངོ་རྒོལ་དགོས་པའི་བརྡ་ཁྱབ་གཏོང་བཞིན་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོ་ཟི་ཁྲོན་བོད་བརྒྱུད་ནང་བསྟན་སློབ་གླིང་དུ་འཛུལ་ཞུགས་བྱས་པར ྋགོང་ས་མཆོག་ལ་ངོ་རྒོལ་དགོས་སྐོར་དེ་བཞིན་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་ཕྱི་ཟླ་དྲུག་པའི་ནང་བོད་རང་སྐྱོང་ལྗོངས་ལྷོ་ཁ་གྲོང་ཁྱེར་དང་ཆབ་མདོ་གྲོང་ཁྱེར་གོ་འཇོ་རྫོང་གཉིས་ནས་ལས་ཞུགས་བརྡ་ཐོ་བཏང་བའི་ནང་གོང་ས་མཆོག་ལ་སྐྱོན་བརྗོད་དང་མེས་རྒྱལ་གཅིག་གྱུར་ལ་སྲུང་སྐྱོང་དགོས་པའི་ཆ་རྐྱེན་བཏོན་ཡོད་པ་སོགས་བྱས་ཡོད་པ་རེད་ལ་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་བོད་ཀྱི་ལོ་གསར་ཉེ་བ་དང་བསྟུན་བོད་ཀྱི་དགོན་སྡེ་ཁག་གི་གྲྭ་བཙུན་ཚོ་འཚམས་འདྲི་དང་གོང་ས་མཆོག་དང་ཁ་བྲལ་ལ་འཐབ་རྩོད་དགོས་པའི་སྐུལ་མ་བྱས་པ་སོགས་ཀྱི་གནས་ཚུལ་ཐོན་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།

རྒྱ་ནག་སྤྱི་དང་ལྷག་པར་དུ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་གི་ཡོད་པའི་ཐད་རྒྱབ་གཉེར་གསལ་སྟོན་བྱས་ཡོད་པ་ལན་འདེབས་གསལ་བཤད་གནང་སོང། ཡིག་ཐོག་གསལ་བཤད་གནང་བའི་ནང་ད་དུང་རྒྱ་ནག་གིས་དུས་བཀག་བསྐྱར་ཞིབ་ཐོག་ཚོགས་མི་རྒྱལ་ཁབ་ཁག་གིས་ཆེད་འདོན་གནང་བའི་རྒྱབ་གཉེར་དགོངས་འཆར་རྣམས་རྒྱ་ནག་ནས་ངོས་ལེན་དང་དེ་ལྟར་དངོས་སུ་ལག་བསྟར་གནང་དགོས་པ་མ་ཟད་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་བཀའ་ཁྱབ་བརྩི་སྲུང་ཞུ་སླད་ཨོ་སི་ཀྲེ་ལི་ཡས་རྒྱ་ནག་དང་དེ་བཞིན་རྒྱལ་ཁབ་གཞན་ཐུན་མོང་མཉམ་ལས་ཀྱིས་རྒྱ་ནག་ལ་མུ་མཐུད་སྐུལ་མ་གཏོང་གི་ཡིན་ཅེས་འཁོད་འདུག་གཞི་རྩའི་བོད་ནང་དངོས་ཡོད་གནས་སྟངས་དཔྱད་ཞིབ་ཆེད་རྒྱ་ནག་གཞུང་གིས་དུས་རྒྱུན་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་ཚོར་མཉམ་འབྲེལ་གྱི་མཐུན་འགྱུར་སྦྱོར་གྱི་མེད་པ་དེ་ནི་བོད་ནང་གི་གནས་སྟངས་ཤེས་རྟོགས་ཡོང་རྒྱུའི་ཐོག་ལ་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་དང་ཕྱི་རྒྱལ་ཉམས་ཞིབ་པ་ཚོར་དཀའ་ངལ་ཆེ་ཤོས་ཤིག་ཏུ་གྱུར་ཡོད་སྟབས། ཨོ་སི་ཀྲེ་ལི་ཡ་ལ་སོགས་པའི་ཚོགས་མི་རྒྱལ་ཁབ་ཁག་ཅིག་གིས་གནད་དོན་འདི་ཐེངས་འདིའི་རྒྱ་ནག་གི་དུས་བཀག་བསྐྱར་ཞིབ་ཐེངས་བཞི་པའི་ཐོག་གླེང་སློང་ཤུགས་ཆེ་གནང་ཡོད་པ་རེད། དེ་བཞིན་ཨོ་སི་ཀྲེ་ལི་ཡས་ཐེངས་འདིའི་དུས་བཀག་བསྐྱར་ཞིབ་ཐོག་རྒྱ་ནག་ལ་སྔོན་ཚུད་ནས་བཏང་བའི་དྲི་བའི་ཁྲོད། བོད་ནང་བོད་ཕྲུག་བྱིས་པ་ཚང་མར་རང་མི་རིགས་ཀྱི་སྐད་ཡིག་སློབ་སྦྱོང་གི་ཐོབ་ཐང་སྤྲོད་དགོས་སྐོར་ཐུགས་འཚབ་ཡོད་པ་བརྗོད་པ་དང་མཉམ།

གང་བྱུང་འཛིན་བཟུང་གིས་བཙོན་འཇུག་བྱས་པ་རྣམས་གློད་བཀྲོལ་དགོས་པ། བོད་མིའི་ངོ་བོ་རིག་གཞུང་དང་སྐད་ཡིག་བཅས་པ་རྩ་མེད་བཟོ་རྒྱུའི་ལས་གཞི་མང་དག་རྣམས་མཚམས་འཇོག་དགོས་པ་སོགས་ཀྱི་རྒྱབ་གཉེར་གནང་བ་དེ་ཡིན་པ་རེད། ད་རེ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཉི་ཤུ་ཡིས་བོད་ཀྱི་སྐོར་ལ་ཐད་ཀར་རྒྱབ་གཉེར་གནང་བ་དང། ལྷག་པར་བོད་ནང་དུ་བཅའ་སྡོད་སློབ་གྲྭ་བཙན་དབང་སྒོ་ནས་བཙུགས་ཡོད་པ་རྣམས་རྩ་མེད་བཟོ་དགོས་པ་ནན་བརྗོད་བྱས་པ། ཉི་ཧོང་དང་ལི་ཐུ་ཝེ་ནི་ཡ་བཅས་སྔར་མེད་པའི་བོད་སྐོར་ལ་རྒྱབ་གཉེར་བྱེད་མཁན་གསར་དུ་བྱུང་བ་ནི་འཕེལ་རིམ་གསར་པ་ཞིག་ཡིན་པ་གནད་དོན་དབྱེ་ཞིབ་པ་ཚོས་འགྲེལ་བརྗོད་གནང་བཞིན་འདུག། གནས་ཚུལ་དེའི་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། གསར་འགྱུར་ཁག་མུ་མཐུད་ནས་གཡུ་སྒྲོན་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། ཟླ་བ་གཉིས་པའི་ཚེས་དྲུག་རེས་གཟའ་མིག་དམར་ཉིན་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་ལྟེ་གནས་ཁང་གིས་རྒྱ་ནག་གིས་རྒྱལ་མཚམས་བརྒལ་ནས་བོད་མིའི་ཐོག་བཙན་གནོན་ཞེས་པའི་སྙན་ཐོ་ཞིག་སྤེལ་གནང་འདུག་ད་རེས་ཀྱི་སྙན་ཐོ་དེ་བཞིན་འཛམ་གླིང་ཁྱོན་ཡོངས་ཀྱི་བཙན་བྱོལ་བོད་མིའི་ཐོག་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་བའི་བཙན་གནོན་གྱི་སྐོར་ལ་དོ་སྣང་ཆེན་པོ་གནང་ནས་བཏོན་གནང་བའི་སྙན་ཐོ་ཐོག་མ་དེ་ཡིན་ཞིང། བཙན་བྱོལ་བོད་མིའི་བྱེད་སྒོ་ཁག་གི་ཐོག་སྟངས་འཛིན་བྱ་ཆེད། རྒྱ་ནག་གི་དབང་འཛིན་པ་ཚོས་བོད་ནང་གི་ཉེ་འབྲེལ་ཚོར་གནོད་འཚེ་དང་འཇིགས་སྐུལ་སོགས་ཀྱི་ལམ་ནས་བཙན་གནོན་བྱེད་བཞིན་པ་དང། ཕྱོགས་ཡོངས་ནས་སོ་ལྟ་བྱས་པའི་འཇིགས་སྐུལ་གྱིས་རྐྱེན་པས་བཙན་བྱོལ་སྤྱི་ཚོགས་ནང་དུའང་འཇིགས་སྣང་སྐུལ་བཞིན་ཡོད་པ་ཐེར་འདོན་གནང་འདུག། དེ་བཞིན་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བཙན་གནོན་མྱོང་མཁན་དང་རྒྱལ་མཚམས་བརྒལ་བའི་བཙན་གནོན་གྱི་དམིགས་འབེན་དུ་གྱུར་བའི་བཙན་བྱོལ་བོད་མིའི་སྤྱི་ཚོགས་ཐེ་བའི་མི་འབོར་བྱེ་བྲག་པར་ངེས་པར་དུ་དངོས་ཡོད་ཀྱི་སྲུང་སྐྱོབ་གནང་དགོས་པ་དང་དམངས་གཙོའི་སྲིད་གཞུང་ཚང་མར་སོ་སོའི་མངའ་ཁོངས་ནང་རང་རང་གི་སྒྲིག་འཛུགས་ཁག་བརྒྱུད་ནས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གནང་དགོས་པ། ཁྲིམས་འཛིན་ལས་ཁུངས་ཁག་ལ་རྒྱལ་མཚམས་བརྒལ་བའི་བཙན་གནོན་སྐོར་ལ་གོ་རྟོགས་སྤེལ་དགོས་པ། དེ་བཞིན་རྒྱལ་མཚམས་བརྒལ་བའི་བཙན་གནོན་གྱི་ལས་དོན་སྒྲུབ་མཁན་གྱི་མི་སྒེར་དང་གཞུང་ཞབས་ཚོར་དམིགས་སུ་བཀར་ནས་ཉེས་ཆད་དང་འགྲུལ་བཞུད་བཀག་སྡོམ་ལྟ་བུའི་ཉེས་ཆད་ངེས་པར་དུ་ལག་བསྟར་བྱེད་དགོས་པ་སོགས་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་ཕྱི་ཚེས་དྲུག་རེས་གཟའ་མིག་དམར་ཉིན་འགྲེམས་སྤེལ་གནང་བའི་སྙན་ཐོའི་ནང་བཀོད་གནང་འདུག། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ནས་རྒྱ་གར Chhattisgarh མངའ་སྡེའི་སྤྱི་ཁྱབ་བློན་ཆེན་བགྲེས་གཞོན་གཉིས་གཙོས་གལ་ཆེན་མི་སྣ་མཇལ་འཕྲད་ཀྱིས་བོད་དོན་རེ་སྐུལ་གནང་འདུག་དེ་ཡང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་རྒྱ་གར་མངའ་སྡེ་ཁག་ནང་མངའ་སྡེ་སོ་སོའི་སྲིད་སྐྱོང་དང་གྲོས་ཚོགས་ཀྱི་ཚོགས་གཙོ་སྤྱི་ཁྱབ་བློན་ཆེན་དབུས་དང་མངའ་སྡེའི་བློན་ཆེན་ཁག་གྲོས་ཚོགས་ཀྱི་འཐུས་མི་རྣམ་པ་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་རྒྱ་གར་མང་ཚོགས་དང་སློབ་ཕྲུག་བཅས་ལ་བོད་ཀྱི་དངོས་ཡོད་གནས་སྟངས་ངོ་སྤྲོད་དང་བོད་དོན་ཞུ་སྐུལ་གནང་རྒྱུའི་ལས་རིམ་ཡོད་པ་ལྟར་སྤྱི་འཐུས་དགེ་བཤེས་རྔ་བ་གངས་རི་ལགས་དང་སྤྱི་འཐུས་བསྟན་འཛིན་ཆོས་འཛིན་ལགས་རྣམ་གཉིས་ཀྱིས་ཕྱི་ཟླ་དང་པོའི་ཚེས་བཅོ་ལྔ་ནས་ཕྱི་ཟླ་གཉིས་པའི་ཚེས་བརྒྱད་བར། རྒྱ་གར་མངའ་སྡེ Madhya Pradesh དང Chhattisgarh གཉིས་ནང་བོད་དོན་ཞུ་སྐུལ་གནང་བར་ཕེབས་བཞིན་ཡོད་པ་ལྟར། ཕྱི་ཚེས་དྲུག་ཉིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་པའི་ནང

བོད་ནང་གི་ཛ་དྲག་གནས་སྟངས་དང་བཙན་བྱོལ་བོད་མིའི་གནས་སྟངས་སོགས་ངོ་སྤྲོད་ཞུས་ཏེ་སྤྱི་འཐུས་ལྷན་ཚོགས་ཀྱི་དྲན་རྟེན་ཕྱག་རྟགས་དང་མཇལ་དར་ཕུལ་ཡོད་པ་བཀོད་འདུག་ད་དུང་སྤྱི་འཐུས་རྣམ་གཉིས་ནས་སོ་ནམ་གཙུག་ལག་སློབ་གྲྭའི་འབྲེལ་ཡོད་དབུ་ཁྲིད་རྣམས་དང་ལྷན་དུ་སོ་ནམ་སྡེ་ཚན་དུ་སྐོར་སྐྱོད་དང་དམིགས་བསལ་སོ་ནམ་ཉམས་ཞིབ་ཀྱི་ལས་དོན་འཆར་གཞིའི་ཐོག་ལ་གཟིགས་ཞིབ་གནང་པའི་རྗེས་སོ་ནམ་གཙུག་ལག་སློབ་གྲྭའི་ཚོང་འདུས་དང་འབྲེལ་བའི་བྱེད་སྒོ་བཅས་ལ་མཉམ་ཞུགས་གནང་སྟེ་བོད་དོན་ངོ་སྤྲོད་དང་འགན་འཛིན་རྣམ་པར་མཇལ་དར་སྒྲོན་འབུལ་ཞུས་པ་སོགས་ཀྱི་གནས་ཚུལ་བཀོད་འདུག། མེན་མར་རྒྱལ་ཡོངས་དམངས་གཙོ་མནའ་འབྲེལ་དམག་དཔུང་གིས་དྲ་ཐོག་ནས་མགོ་སྐོར་བསླུ་བྲིད་བཏང་བ་དང་ཁྲིམས་འགལ་གྱིས་མཚོན་ཆ་བདག་ཉར་བྱས་པའི་ཉེས་འཛུགས་འོག་ཟླ་བ་གཉིས་པའི་ཚེས་བཞི་ནས་ལྔ་བར་འཛིན་བཟུང་བྱས་པའི་རྒྱ་མི་རིགས་དྲུག་ཅུ་ལ་ཉེ་བ་ཞིག་ཕྱི་ཚེས་ལྔ་རེས་གཟའ་ཟླ་བའི་ཉིན་མེན་མར་ས་ཐོག་ནས་ཕྱིར་འབུད་ཀྱིས་རྒྱ་ནག་ལ་ཕྱིར་ལོག་བཏང་འདུག། གོང་ཞུས་དམག་དཔུང་གི་བརྡ་འཕྲིན་ཚན་པས་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་དང་ས་འབྲེལ་འཁེལ་སའི་ཁོ་ཁང་ས་གནས་བདག་བཟུང་བྱེད་བཞིན་པའི Myanmar རྒྱལ་ཡོངས་དམངས་གཙོ་མནའ་འབྲེལ་དཔུང་དམག་གིས་རེས་གཟའ་ཉི་མའི་ཉིན་རྒྱ་མི་རིགས་ཁྲིམས་འགལ་བ་སུམ་ཅུ་སོ་དྲུག་དང་དེ་ནས་གཟའ་ཟླ་བའི་ཉིན་རྒྱ་མི་རིགས་ཉི་ཤུ་རྩ་གསུམ་འཛིན་བཟུང་བྱས་ནས་རྒྱ་ནག་ལ་ཕྱིར་འབུད་བཏང་འདུག། མེན་མར་མནའ་འབྲེལ་དཔུང་དམག་གིས་ཉིན་རེ་བཞིན་གྲོང་ཁྱེར་ནང་མྱུལ་ཞིབ་བྱས་ཏེ་ཉལ་ཐ་དང་གོ་མཚོན་ཁྲིམས་འགལ་ཚོང་ལས་བྱེད་མཁན་དང་དེ་བཞིན་དྲ་སྟེང་ཐོག་མགོ་སྐོར་གཏོང་མཁན་རིགས་ལ་ཞིབ་བཤེར་བྱེད་ཀྱི་ཡོད་པ་ས་གནས་ཀྱི་ཡུལ་མི་ཞིག་གིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་མེན་མར་རམ་འབར་མའི་སྡེ་ཚན་ལ་ཚེས་དྲུག་རེས་གཟའ་མིག་དམར་ཉིན་འགྲེལ་བརྗོད་གནང་འདུག། ཁོང་གིས་མུ་མཐུད་བརྗོད་དོན། མེན་མར་རྒྱལ་ཡོངས་དམངས་གཙོ་མནའ་འབྲེལ་དཔུང་དམག་གིས་ཉིན་རེ་བཞིན་ཁུལ་དེའི་ཁྱིམ་ཚང་དང་མི་མང་གི་ནང་ལ་སྔོག་བཤེར་བྱེད་ཀྱི་ཡོད་པ་དང་གཡོ་ཟོལ་ལས་རིགས་བྱེད་མཁན་དང་དོགས་གཞི་ཅན་ཡང་འཛིན་བཟུང་བྱེད་ཀྱི་ཡོད་པ་རེད་འདུག་ན་ནིང་ཟླ་བ་དགུ་པ་ནས་ཟླ་བ་བཅུ་གཉིས་བར་མེན་མར་གྱིས་རྒྱ་ནག་གི་མི་སེར་བཞི་ཁྲི་བཞི་སྟོང་ལས་མང་བ་ཕྱིར་འབུད་བཏང་ཡོད་པ་དང་ན་ནིང་ཟླ་བ་བཅུ་པ་ནས་ད་ལོ་ཟླ་བ་དང་པོ་བར་ཁྲིམས་འགལ་ཐོག

བོད་བརྒྱུད་ནང་བསྟན་སློབ་གླིང་གི་སློབ་ཁྲིད་ནང་རྒྱ་ནག་གི་ཆབ་སྲིད་སྐོར་ཤུགས་ཆེ་རུ་བཏང་བའི་ཐད་ལ། ཨ་མི་རི་ཀའི་ནང་ཡོད་པའི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་རྒྱ་ནག་ཚན་པའི་འགན་འཛིན་མཱ་ཡ་ཝང་གིས། དེ་ནི་རྒྱ་ནག་གཞུང་གིས་བོད་ནང་ལོ་གསར་དང་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་གོང་ལ་མང་ཚོགས་འདུ་འཛོམས་མི་ཡོང་བའི་བདེ་འཇགས་ལ་ཁ་གཡར་ནས་བོད་པའི་ཐོག་ལ་དམ་དྲག་བྱ་རྒྱུའི་ཐབས་ལམ་ཞིག་ཡིན་པ་དེ་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་འདུག།

རྒྱ་ནག་དམར་ཤོག་ཚོགས་པའི་ཆབ་སྲིད་ཀྱི་ལྟ་གྲུབ་སློབ་གསོའི་སྐོར་ཤུགས་ཆེ་རུ་བཏང་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། ཡང་སི་པེན་དུ་བཞུགས་མཁན་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས། པེ་ཅིན་ནང་བསྟན་སློབ་གླིང་དེ་ནི་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་པ་མཆོག་གིས་བཙུགས་པ་ཞིག་ཡིན་ན་ཡང། དེང་སྐབས་རྒྱ་ནག་གཞུང་གིས་དམར་ཤོག་ཚོགས་པའི་ཆབ་སྲིད་ཆེད་དུ་བེད་སྤྱོད་གཏོང་བཞིན་ཡོད་པ་མ་ཟད། ཐེངས་འདིའི་བརྡ་ཁྱབ་ནང་དམར་ཤོག་ཚོགས་པའི་ཆབ་སྲིད་ཀྱི་དགོས་འདུན་རྣམས་བཤད་ཡོད་པ་དེས། རྒྱ་ནག་གཞུང་གིས་བོད་དང་འབྲེལ་བའི་སློབ་གླིང་དེ་དག་བོད་ཀྱི་རིག་གཞུང་ཆེད་དུ་མ་ཡིན་པར་དམར་ཤོག་གཞུང་གི་ཆེད་དུ་བེད་སྤྱོད་ཡོང་བའི་མི་སྣ་གསོ་སྐྱོང་བྱ་རྒྱུའི་ཆེད་དུ་ཡིན་པ་གསལ་པོ་མཚོན་ཐུབ་པ་ཞིག་རེད་ཅེས་གསུངས་འདུག་ཉེ་བའི་ལོ་ཤས་ནང་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་ཟེར་བའི་སྲིད་བྱུས་ནན་དུ་བཏང་བའི་བྱེད་ཐབས་སྣ་མང་ཐོག་ནས་ཤུགས་སྣོན་རྒྱག་བཞིན་ཡོད་ཅིང། ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་དགོས་ཟེར་བའི་གནད་དོན་དེ་དང་འབྲེལ་བའི་ཐད

སི་རི་ལང་ཀ་ཡིས་རྒྱ་ནག་གི་སོ་མྱུལ་གྲུ་གཟིངས་ཕྱིར་འབུད་བྱས་པ་དང་ཡང་རྒྱལ་ཁབ་དེ་གཉིས་ཀྱིས་རང་བཙན་ཉིན་མོར་རྒྱ་གར་གྱི་མཚོ་དམག་གྲུ་གཟིངས་ལ་དགའ་བསུའི་སྣེ་ལེན་བྱས་ཡོད་འདུག་དེ་ཡང་རྒྱ་གར་གྱི་གསར་འགྱུར་བརྒྱུད་ལམ Firstpost ཞེས་པས་ཕྱི་ཚེས་ལྔ་ཉིན་གནས་ཚུལ་སྤེལ་བ་ལྟར་ན། སི་རི་ལང་ཀ་ཡིས་ལྷོ་ཨེ་ཤི་ཡའི་གླིང་ཕྲན་རྒྱལ་ཁབ Maldives ཕྱོགས་སུ་སྐྱོད་བཞིན་པའི་རྒྱ་ནག་བཅིངས་འགྲོལ་དམག་མི་གྱི་གསང་མྱུལ་གྲུ་གཟིངས་སི་རི་ལང་ཀ་ཡི་མངའ་ཁོངས་ནས་ཕྱིར་འབུད་གཏོང་ཡོད་པ་དང་དུས་མཚུངས་རྒྱལ་ཁབ་དེ་ཉིད་ཀྱི་རང་བཙན་ཉིན་མོ་སྟེ་ཕྱི་ཟླ་གཉིས་པའི་ཚེས་བཞི་ཉིན་རྒྱ་གར་གྱི་མཚོ་དམག་གྲུ་གཟིངས INS Karanj ཞེས་པར་དགའ་བསུའི་སྣེ་ལེན་བྱས་ཡོད་པ་རེད། རྒྱ་ནག་གི་ཞིབ་འཇུག་གྲུ་གཟིངས་ཞང་ཡང་ཧོང་ཞེས་པ་དེ་རྒྱ་ནག་གི་དམག་དོན་ཆེད་གསང་མྱུལ་གྱི་ལས་དོན་སྤེལ་གྱི་ཡོད་པར་ངོས་འཛིན་བྱས་ནས་རྒྱ་གར་གྱིས་དེ་སྔ་ཁྱིམ་མཚེས་རྒྱལ་ཁབ་སི་རི་ལང་ཀར་དེ་འདྲའི་རྒྱ་ནག་གི་ཞིབ་འཇུག་གྲུ་གཟིངས་ཡོང་བཞིན་པར་དོགས་ཟོན་དགོས་པར་བརྗོད་ཡོད་ཅིང་སི་རི་ལང་ཀ་ཡིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་བཟུང་རྒྱ་ནག་གི་ཞིབ་འཇུག་གྲུ་གཟིངས་འདིའི་རིགས་རྒྱལ་ཁབ་དེའི་གྲུ་ཁར་སྡོད་མི་ཆོག་པ་བཟོས་ཡོད་པ་དང་ཡིན་ན་ཡང་ལྷོ་ཨེ་ཤི་ཡའི་གླིང་ཕྲན་རྒྱལ་ཁབ Maldives ཡིས་རྒྱ་གར་གྱི་བདེ་འཇགས་ཐད་བློ་འཚབ་ཡིན་མིན་ལ་མ་ལྟོས་པར་རྒྱ་ནག་གི་གསང་མྱུལ་གྲུ་གཟིངས་དེ་རྒྱལ་ཁབ་དེའི་གྲུ་ཁར་བཀག་ཆོག་པའི་ཆོག་མཆན་སྤྲད་ཡོད་པ་རེད། རྒྱ་ནག་གི་ས་ཁོངས་ནང་ནས་ཧྥི་ལི་པིན་སི་སྲིད་འཛིན་དང་གཞུང་གི་ལས་ཁང་ཁག་གི་དྲ་རྒྱའི་ཐོག་ལ་གནོད་འཚེ་བཏང་ཡོད་པ་དང་འོན་ཀྱང་རྒྱ་ནག་ནས་ཡིན་པ་ངེས་གཏན་ཐག་གཅོད་ཡོང་རྒྱུར་མུ་མཐུད་ནས་ལྟ་ཞིབ་གནང་བཞིན་པའི་སྐོར་ཧྥི་ལི་པིན་གཞུང་གིས་གསུངས་འདུག་དེ་ཡང་དྲ་རྒྱར་གནོད་འཚེ་གཏོང་མཁན་གྱིས་ཧྥི་ལི་པིན་སི་ཡི་དྲ་རྒྱ་སྟོང་ཕྲག་མང་པོར་གནོད་འཚེ་བཏང་སྟེ་དམིགས་བསལ་ཧྥི་ལི་པིན་སི་སྲིད་འཛིན་སྐུ་ཞབས Ferdinand Marcos ཡི་དྲ་རྒྱ་དང་དེ་བཞིན་ཧྥི་ལི་པིན་སིའི་མཚོ་ཁ་སྲུང་དམག་དང་དེ་མིན་གྱི་གཞུང་གི་ལས་ཁང་ཁག་གི་དྲ་རྒྱའི་ཐོག་ལ་གནོད་འཚེ་བཏང་ཡོད་པའི་སྐོར། ཕྱི་ཟླ་གཉིས་པའི་ཚེས་དྲུག་རེས་གཟའ་མིག་དམར་ཉིན་ཧྥི་ལི་པིན་སི་གཞུང་གི་དཔོན་རིགས་ནས་གསུངས་འདུག་ཧྥི་ལི་པིན་སིའི་སྲིད་འཛིན་དང་གཞུང་གི་ལས་ཁང་ཁག་གི་དྲ་རྒྱར་གནོད་འཚེ་བཏང་བའི་བྱ་སྤྱོད་དེ་ནི་ན་ནིང་ཉིས་སྟོང་ཉི་ཤུ་རྩ་གསུམ་ནས་འགོ་བཙུགས་ཡོད་པར་བརྟེན་ནས་ཧྥི་ལི་པིན་སི་གཞུང་གིས་ཁོང་ཚོའི་གཞུང་གི་གལ་ཆེའི་ལས་ཁང་ཁག་གི་དྲ་རྒྱའི་ཐོག་ལ་གནོད་འཚེ་གཏོང་མཁན་དེ་ནི་རྒྱ་ནག་ནས་ཡིན་པའི་ཐག་གཅོད་གནང་རྒྱུའི་ཆེད་དུ་ལྟ་ཞིབ་ཀྱི་ཕྱག་ལས་གནང་བཞིན་ཡོད་པའི་སྐོར་ལ་ཧྥི་ལི་པིན་སི་བརྡ་འཕྲིན་འཕྲུལ་རིག་དང་དྲིལ་བསྒྲགས་སྡེ་ཚན་གྱི་དྲུང་ཆེ་གཞོན་པ་ཇེ་ཧྥི་རི་ཞུ་བས་གསུངས་འདུག་ད་དུང་ཁོང་གིས་ཁོང་ཚོའི་གཞུང་གི་ལས་ཁང་ཁག་གི་དྲ་རྒྱའི་ཐོག་ལ་གནོད་འཚེ་བཏང་མཁན་དེ་ཡིས CNC Dot Net ཟེར་བའི་དྲ་རྒྱའི་ཁ་བྱང་བརྒྱུད་ནས

དཀར་རྟགས་བསྒྲོན་ནས་ཤར་ལ་ཉེ་བའི་ལོ་གསར་པའི་ནང། མི་ནད་དང་ཕྱུགས་ནད་སོགས་མི་དགེ་བའི་རིགས་མཐའ་དག་རྒྱབ་ཏུ་དོར་ནས་ལོ་གསར་པར་བཀྲ་ཤིས་ལོ་ལེགས་ཡོང་བར་བྱ་ཞིང། དམིགས་བསལ་ཚེས་ཉི་ཤུ་དགུ་ཡི་དགོང་མོ་དགུ་ཐུག་འཐུང་སྲོལ་ཡོད་ལ། དགུ་ཐུག་ནང་ངེས་པར་དུ་གྲུབ་ཆ་ཁག་དགུ་ཚང་དགོས་པ་ནི་ཆུ་དང་ལ་ཕུག་ཚྭ་ཕིང་འབྲས་གྲོ་སྲན་མ་ཕྱུ་ར་གྲོ་མ་ཤ་སོགས་གྲུབ་ཆ་ཚང་བར་བྱས་ཤིང། དེས་ལོ་གསར་པའི་ནང་ནོར་དང་ལོ་ཏོག་འབྲུ་བཅུད་བཅས་ཚང་མ་ལེགས་པར་ཡོང་བའི་རྟེན་འབྲེལ་མཚོན་པར་བྱེད་བཞིན་ཡོད། ཡང་དགུ་ཐུག་ནང་ཉི་མ་དང་ཟླ་བ་ཚྭ་དང་སི་པན་སོགས་རྟགས་སྣ་ཚོགས་ཀྱི་རྫས་རིགས་དང་བཟོ་དབྱིབས་མང་པོ་བཟོས་ཏེ་ཐུག་པ་བཏུང་བའི་སྐབས་མི་སུའི་ཕོར་པའི་ནང་དུ་དེའི་རིགས་གང་ཐོན་ཡོད་ཀྱང། དེས་མི་དེའི་གཤིས་རྒྱུད་མཚོན་པར་བྱེད་བཞིན་པའི་ནང་མི་མཉམ་འཛོམས་ཀྱི་དགའ་སྤྲོའི་དུས་ཚོད་ཞིག་རེད། འོན་ཀྱང་འདི་ལོ་ཉི་ཤུ་དགུ་ཆད་ཡོད་སྟབས་དགུ་ཐུག་དེ་ཚེས་ཉི་ཤུ་རྩ་བརྒྱད་ཉིན་འཐུང་དང་ཡང་ན། ཚེས་སུམ་ཅུ་འམ་གནམ་གང་གི་ཉིན་འཐུང་ན་བཟང་བ་ཡོད་མེད་སྤྱི་ཚོགས་ནང་ལ་བགྲོ་གླེང་མང་པོ་ཞིག་ཡོང་བཞིན་པ་འདིའི་ཐད། བོད་ནང་གི་སྨན་རྩིས་ཁང་གིས་འདི་ལྟར་འགྲེལ་བརྗོད་གནང་བཞག། ད་རེས་ཀྱི་དགུ་ཐུག་འདི་ང་ཚོ་བོད་ཚེས་སུམ་ཅུ་ཐམ་པའི་ཉིན་འཁེལ་གྱི་འདུག་ད་ང་ཚོས་མང་ཚོགས་མང་པོ་ཅིག་གིས་ཡང་དེ་ཉི་ཤུ་བརྒྱད་ཉིན་དེ་འདྲས་ཅིག་ལ། ཁས་ལེན་གྱི་འདུག་བ་དེ་ཡིན་དུས་ཙམ་པ་ང་ཚོས་ཞིབ་རྩིས་ངོས་ནས་བྱས་ན་ད་ཉི་ཤུ་བརྒྱད་ལ་རེད་ཟེར་ཞུས་ནས་ད་འགྲིག་གི། ཡིན་ནའི་ང་ཚོའི་གི་དགུ་ཐུག་དེ་གཅིག་ནས་བྱས་ན་སྲོལ་རྒྱུན་དང་གཉིས་ནས་བྱས་དུས་ང་ཚོ་ལུང་གི་རྒྱབ་རྟེན་ཡོད་དུས་ཙམ་པ། ཕྱོགས་གང་ས་ཅི་ཐད་ནས་བལྟས་སོང་ན་ཚེས་པ་སུམ་ཅུ་ཐམ་པའི་ཉིན་མོ་དེ་འཁེལ་གྱི། འོན་ཀྱང་བཞུགས་སྒར་རྡ་རམ་ས་ལ་རྟེན་གཞི་བྱས་པའི་དབུས་སྨན་རྩིས་ཁང་གི་སྐར་རྩིས་འགན་འཛིན་ཚེ་རིང་ཆོས་འཛོམས་ལགས་ཀྱིས། རྩིས་གཞུང་ནང་ཚེས་ཆད་པ་དང་ལྷག་པ་དེ་འདྲ་ཡོང་བཞིན་ཡིན་པ་དང། རྩིས་ཀྱི་ཆུ་ཚོད་གཞིར་བཟུང་བྱས་ན། ཚེས་ཉི་ཤུ་རྩ་བརྒྱད་ཉིན་དེར་ཆུ་ཚོད་གཅིག་ལས་མེད་སྟབས། ཚེས་ཉི་ཤུ་རྩ་བརྒྱད་ཀྱི་ནམ་ལངས་པའི་སྐར་མ་ཉི་ཤུ་རྩ་བཞི་ཙམ་གྱི་རྗེས། ཚེས་ཉི་ཤུ་རྩ་དགུ་དེ་ཉི་ཤུ་རྩ་བརྒྱད་ནང་འཛུལ་ཡོང་གི་ཡོད་སྟབས་ཚེས་ཉི་ཤུ་དགུ་ཡི་དགུ་ཐུག་ཐེ་བའི་བྱེད་སྒོ་རྣམ་གསུམ་ཚང་མ་ཚེས་ཉི་ཤུ་རྩ་བརྒྱད་ཉིན་གནང་དགོས་པའི་ཞིབ་གསལ་འགྲེལ་བརྗོད་འདི་ལྟར་གནང་བྱུང།
ལོ་ང་ཚོས་གི་ད་ད་ལྟ་འདི་རེད་བ་ཉི་ཤུ་དགུ་ཆད་ཤག་ཟེར་དེ་ད་གང་ཡིན་ན་འདི་རེད་བ་མི་སྒེར་གི་སོ་སོའི་འདོད་པ་ཤི་སོང་གི་སྐོར་གང་ཡིན་ཟེར་ན་ཨ་ཆད་དུ་ཡ་དང་ལྷག་དུ་ཡ་ཡོད་མ་རེད་སྤྱི་བཏང་གི་རྩིས་གཞུང་རང་ནང་ལ་ཡ། ཚེས་ཆད་པ་དང་ལྷག་པ་བཅས་གཉིས་ཀ་རྒྱུན་དུ་ནས་ཡོང་བསྡད་ཀྱི་ཡོད་རེད། འདིའི་རྒྱུ་མཚན་དེ་སྤྱི་བཏང་གི་ང་ཚོས་ཀྱི་ད་ལྟ་ཉིན་ཞག་གི་དབང་བཏང་པ་ཡིན་ན་རྩིས་ཀྱི་ཆུ་ཚོད་དྲུག་ཅུ་དང་ལག་འཁོར་གྱི་ཆུ་ཚོད་ཉི་ཤུ་རྩ་བཞི་ཡོད་རེད་བ། འདི་ནས་ང་ཚོས་ཀྱི་ད་ལྟ་ཐེག་ཆེན་དབང་རྩ་དུས་ནི་ང་ཚོ་ག་ཚོད་འདི་ལག་འཁོར། སྤྱིར་བཏང་གི་རྩིས་ཀྱི་ཆུ་ཚོད་བྱེད་དུས་ཆུ་ཚོད་ལྔ་བཅུ་ང་དགུ་ཟླ་ཚ་ཚ། ཆུ་སྲང་གསུམ་དབུགས་བཞི་ཕྱེད་ཆེན་ཟླ་འདི། མང་ཚོགས་ཚང་མས་གི་གོ་བ་ད་གིས་ལོན་གྱི་མ་རེད་དེ་ཡིན་ནའི། འདི་ནི་ཆུ་ཚོད་ཉི་ཤུ་རྩ་བཞི་ལ་ཕབ་པ་ལ་ཡ་ནི་ད་ལྟ། ལག་འཁོར་ཆུ་ཚོད་དེ་ཉི་ཤུ་རྩ་གསུམ་སྐར་མ་སུམ་ཅུ་སོ་བདུན་ནི། སྐར་ཆ་ཉི་ཤུ་རྩ་བརྒྱད་སུམ་མ་བཞི་མ་ཡོང་དུས་ནི་དེ་གཉིས་གཉིས་བར་རག་འདི་ལ་བར་ཁྱད་བྱུང་བ་རེད་བ།

འདི་བྱེད་དུས་ད་ང་ཚོའི་རྩིས་གཞུང་ནང་ལ་ཡར་འདིར་བ་ད་གང་ཆའི་ཁ་ཚ་འདི་ཟ་ར་འདི་ཡིན་པ་ཡིན་ན་ནི་ང་ཚོའི་ཁ་ཚ་འདི་ད་འདི་ཉི་མ་གཟའ་ཕུར་བུ་ཡིན་པ་ཡིན་ན་གཟའ་ཕུར་བུ་འདི་ད་དེ་རིང་གི་ནམ་ལངས་ནས་སང་ཉིན་གི་ནམ་ལངས་བར་དུ་འདེགས་ཡོད་ཚེ་ད་ཉི་ཤུ་དགུ་ཆད་དུ་ནང་གང་གི་ཞོགས་ཀའི་ནམ་མ་ལངས་བར་འདེགས་ར་བ། ད་ང་ཚོ་རྩིས་ཀྱི་རི་མོ་ནང་ལི་ཡ་འདི་འདྲའི་ས་འདི་གི་བ་དེ་ལི་ཡ་ལོངས་སྤྱོད་བྱས་བྱས་ནས་ཆུ་ཚོད་གཅིག་ཡིན་གོ་ད་ཆུ་ཚོད་དེ་ལི་ཡ་ད་འདས་ཀྱི་བོད་ཚེས་ཉི་ཤུ་རྩ་བརྒྱད་དེ་བ་དེ་ལི་ཡ་ཆུ་ཚོད་གཅིག་མ་ཤི་མེད་དུས་ད་བོད་ཚེས་ཉི་ཤུ་རྩ་བརྒྱད་དེ་གི་དུས་ཡུན་འདི་ཆུ་ཚོད་གཅིག་རྩིས་ཀྱི་ཆུ་ཚོད་གཅིག་ཟེར་དུས་ན་ལག་པའི་གི་ད་གང་ཆ་སྐར་མ་ཉི་ཤུ་རྩ་བཞི་ཟེར་ནས་དུས་ཚོད་དེ་རྫོགས་འགྲོ་གོ་ད་དེ་བྱས་དུས་ཨེ་མའི་ལི་ཡ་རྐྱང་ཡས་དེ་ག་རེ་ལྷག་ཡོད་རེ་ཟེར་ན་ནི་འོག་གི་ཉི་ཤུ་དགུ་དེ་ཡ་འཚང་འདི་གོ། ད་འདིའི་ངོ་བོའི་ཆ་ནས་ད་ང་ཚོའི་གི་ཉི་ཤུ་དགུ་དེ་བྱས་བྱས་ཉི་ཤུ་བརྒྱད་ནང་ལ་ཡ་འཛུལ་ཡོད་རེད་དེའི་རྒྱུ་མཚན་ལ་བརྟེན་བྱས་བྱས་ནས་ཉི་ཤུ་དགུ་གི་ད་བྱེད་སྒོ་རྣམ་བཞག་ང་ཚོ་རྒྱུན་དུ་ནས་དགུ་ཐུག་བྱེད་ཡིན་ནའང་རེད་དགུ་གླུད་གཙང་ཡས་ད་ནང་བཞིན་དགུ་གཏོར་གཙང་ཡས་དགུ་འཆམ་སྐྱོན་ཡས་ལ་སོགས་པ་ག་རེ་ཡིན་པ་ཡིན་ནའང་ད་དེ་ཉི་ཤུ་དགུ་དེ་ཉི་ཤུ་བརྒྱད་ནང་ལ་ཡར་འཚང་བའི་གི་རྒྱུ་མཚན་གྱིས་ད་ཉི་ཤུ་བརྒྱད་ཉི་མ་དེ་གཏོང་གི་ཡོད་རེད་བཤད་མཁན་ད་རྒྱུ་མཚན་ང་ཚོ་ད་ཆད་པའི་གཞིས་ཆགས་ཀྱི་རྒྱུ་མཚན་འདི་རེད་གནང། ཡང་ཉི་ཤུ་དགུ་ཡི་དགུ་ཐུག་བསྐོལ་བའི་སྐབས་གླུད་ཅིག་བཟོ་དགོས་ཤིང་མི་ཚང་མས་ཐུག་པ་ཕོར་བ་གང་རེ་འཐུང་ཚར་བའི་རྗེས་རང་གི་ཕོར་བ་ནས་གླུད་དེར་ཐིགས་པ་དགུ་རེ་སྟེར་དགོས་པ་དང། དེ་བཞིན་མི་ཚང་མས་དྲིལ་གླུད་བྱས་པའི་སྤགས་རྣམས་ཀྱང་གླུད་དེར་སྟེར་བའི་རྗེས། ཐུག་པ་འཐུང་མཚམས་བཞག་སྟེ་གླུད་དེ་ལམ་ཁ་སུམ་མདོ་ཞིག་ཏུ་སྐྱེལ་དགོས། དེ་རྗེས་གཞི་ནས་ནང་མི་ལྷན་འཛོམས་ཀྱི་ཐོག་སླར་ཡང་ཐུག་པ་འཐུང་བའི་ལུགས་སྲོལ་ཡོད་པ་རེད། ལས་རིམ་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ལ་གསན་པར་ཐུགས་རྗེ་ཆེ།
མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང། རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་པའི་དུས་ཆེན་སྲུང་བརྩིའི་སྔོན་ནུབ་ལ་ལ་དྭགས་ཀྱི་བླ་ཆེན་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་ཞིང་གཤེགས་དམ་པ་མཆོག་ལ་རྒྱ་གར་གཞུང་གིས་ཡུལ་དེའི་སྤྱི་དམངས་ཀྱི་གཟེངས་རྟགས་མཐོ་ཤོས་པད་མ་བྷུ་ཤན་འབུལ་ལམ་ཞུ་རྒྱུའི་གསལ་བསྒྲགས་གནང་བ་དང། ཡང་དུས་ཆེན་དངོས་གཞིའི་ཉིན་རྒྱལ་ས་ལྡི་ལིའི་ནང་མངའ་སྡེ་ཁག་གི་རིག་གཞུང་སོགས་ཀྱི་འགྲེམས་སྟོན་ནང་ཨ་རུ་ནཱ་ཅལ་མངའ་སྡེ་དང་ལ་དྭགས་གཉིས་མཉམ་ཞུགས་གནང་བ་སོགས་སྐོར་འབྲེལ་ཡོད་མི་སྣར་ཟངས་དཀར་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་བཀའ་འདྲི་ཞུས་ཏེ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་ཡིན། གསན་མཁན་རྣམ་པ་ལྷན་རྒྱས་ལ་སྐུའི་ཡུལ་ལྷ་ཁར་བཟང་བའི་འཚམས་འདྲི་ཞུས་པ་དང་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། འདི་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་དྲུག་ཉིན། རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་ནས་ལོ་ཧྲིལ་པོ་བདུན་ཅུ་དོན་ལྔ་འཁོར་བའི་དུས་ཆེན་སྲུང་བརྩི་ཞུས་ཡོད་པ་རེད། ལོ་ལྟར་རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་པའི་ལོ་འཁོར་དུས་ཆེན་སྲུང་བརྩི་ཞུ་རྒྱུའི་སྔ་ནུབ་ལ་རྒྱ་གར་གྱི་སྤྱི་ཚོགས་ཞབས་ཞུ་བ་དང་སྒྱུ་རྩལ་བ། ཚན་རིག་པ་སོགས་མཛད་རྗེས་ཆེ་བའི་མི་སྣ་རྣམས་ལ་པདྨ་བྷུ་ཤན་དང། པདྨ་ཤྲཱིའི་གཟེངས་རྟགས་འབུལ་ལམ་ཞུ་རྒྱུའི་མཚན་གཞུང་བཏོན་གྱི་ཡོད་པ་ལྟར། འདི་ལོ་ལ་དྭགས་ཀྱི་བླ་ཆེན་ཞིང་གཤེགས་དམ་པ་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་མཆོག་གིས་ཆོས་ཕྱོགས་ཐོག་ནས་མཛད་རྗེས་རླབས་ཆེན་བཞག་གནང་ཁག་ལ་ངོས་འཛིན་ཞུས་ནས་ཁོང་ལ་རྒྱ་གར་གྱི་སྤྱི་དམངས་ཀྱི་གཟེངས་རྟགས་མཐོ་ཤོས་ཨང་གསུམ་པ་པདྨ་བྷུ་ཤན་འབུལ་ལམ་ཞུ་རྒྱུའི་མཚན་གཞུང་ནང་ཐོན་འདུག་རྒྱ་གར་གྱི་སྤྱི་དམངས་ཀྱི་གཟེངས་རྟགས་མཐོ་ཤོས་འདི་ནི་བྷ་རད་རཏྣ་དང། ཨང་གཉིས་པ་དེ་པདྨ་བི་བྷུ་ཤན་དང་དེ་ནས་པདྨ་བྷུ་ཤན་དེའི་རྗེས་སུ་པདྨ་ཤྲཱི་ཡིན་འདུག། རྒྱ་གར་དབུས་གཞུང་གིས་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་ཞིང་གཤེགས་དམ་པ་འདིར། རྒྱ་གར་གྱི་སྤྱི་དམངས་ཀྱི་གཟེངས་རྟགས་མཐོ་གྲས་པདྨ་བྷུ་ཤན་འབུལ་ལམ་ཞུ་རྒྱུའི་གསལ་བསྒྲགས་གནང་བ་དེའི་གལ་གནད་སོགས་ཀྱི་སྐོར། ལ་དྭགས་ཀྱི་མངའ་རིས་ནང་ཆོས་རིགས་ལམ་སློབ་གཉེར་ཁང་གི་དབུ་འཛིན།

ཨ་ནི་ཅིག་ད་གཟེངས་རྟགས་མང་པོ་བྱས་ཡོད་རེད་བ། ད་ལན་དེ་འདི་རེད་ད་ཅིག་ད་ནི་པདྨ་བྷུ་ཤན་ཞུ་ཡས་དེ་ད་ད་ལོ་སྐད་ལ་དེ་ཡ་ཨ་ནི་ཅིག་གི་ལ་དྭགས་ནི་ད་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་སྐུ་མདུན་ལ་རྡོ་སི་མ་ཅིག་ཕུལ་བའི་རྟེན་འདི་ཁྱེད་རེད་བ་ཁ་སང chhabbis January ཉིན་དེ་རྒྱ་གར་དམངས་གཙོའི་དུས་ཚིགས་ཉིན་དེ་ལ་ཡ་ཨ་ནི་འདི་གསལ་བསྒྲགས་དེ་ང་དེ་སོ་སོའི་ད་ནི་གནང་ཨ་ནི་ད་ཕྱི་ཟླ་གསུམ་པ་བཞི་པ་དེ་བ་ལ་ད་གཟེངས་རྟགས་དེ་དངོས་གཞི་དེ་ཕུལ་ཡོང་གི་ཡོད་རེད་བ་ད་གཟེངས་རྟགས་དངོས་གཞི་ཕུལ་བའི་དེ་འདི་རེད་ཕལ་ཆེར་རྒྱ་གར་གྱི

ཨ་ནི་བྱས་རྗེས་དང་དེ་ཚོ་ལ་ཡང་མིག་ཅིག་ཕུལ་གནང་གི་འདུག་ད་སྤྱིར་བཏང་ནས་ད། Padma Bhushan ལས་འདི་ཕུལ་ཡས་ཀྱི་གནད་འགག་གཙོ་བོ་དེ་ག་རེ་རེད་ལབ་ན། སྤྱིར་བཏང་ནས་ད་ཅིག་མི་ཚེ་ཁོ་རང་ད་ཅིག་རིན་པོ་ཆེ་ཁོ་རང་ཆགས་ཆགས་པ་ཡིན་ན་ད་ལ་དྭགས་ལ་བཀའ་དྲིན་ཆེན་པོ་ཆགས་བསྡད་ཡོད་རེད་པ་ད་སྤྱིར་བཏང་ནས་ཆོས་ཕྱོགས་ནས་བཀའ་དྲིན་ཆེན་པོ་རེད་དེ་ག་ནང་བཞིན་ཆབ་སྲིད་ཀྱི་ཐོག་ལ་རེད་ཨ་ནི་འདི་ནང་ནས་རིན་པོ་ཆེ་གི་ད་བླ་མ་ཅིག་ཡིན་པའི་ཆ་ནས་ཨ་ནི་མི་མང་ལ་ཡང་ཞེ་པོ་ཅིག་བཀའ་དྲིན་ཆེན་པོ་ཆགས་བསྡད་ཡོད་རེད་གཉིས་པ་འདི Social Work གི་ཐོག་ནས་རེད། ཨ་ནེ་ད་ག་དོན་ཆོས་དང་སྲིད་གང་གི་ཐོག་ལ་ཡང་ཨ་ནེ་ཅིག་ད་བཀའ་དྲིན་ད་རྗེས་དྲན་འདྲ་པོ་བྱེད་པ་ད་ད་རིན་པོ་ཆེ་ཁོ་རང་ད་གཤེགས་ཚར་ད་ཅིག་ཤག་ཨ་ཡ་ཁོ་རང་ཚོ་གི་ད་ཅིག་ག་རིན་པོ་ཆེ་ད་ཅིག་སྐུ་ཟླ་ཡོད་རེད་བ་ཁོ་རང་ཕེབས་ཀྱི་ཡིན་ན་རེད་དེ་ག་ནང་བཞིན་ཕྱག་མཛོད་དང་བླ་བྲང་གི་མི་སུ་ཕེབས་ཀྱི་ཡིན་ན་ཅིག་ཕེབས་འདུག་རུ་བ། འོ་ད་འདི་ད་ལན་འདི་ད་དཔེར་ན་འདི་རེད་ད་ཆེ་བསྟོད་གཟེངས་རྟགས་ཤིག་རེད་འདི་གི་ག་རེ་གོ་དགོས་ཡོད་རེད་ལབ་ཡིན་ན་ད་རྒྱ་གར་གཞུང་གི་ཐོག་ལ་ཡ། རིན་པོ་ཆེ་ཨ་ནི་མི་སྣ་གལ་ཆེན་པོ་ཞིག་ཡིན་པ་དང་དེ་ག་ནང་བཞིན་ཨ་ནི་སྤྱི་ཚོགས་ཀྱི་ཞབས་ཞུ་ཨ་ནི་ཤུགས་ཆེན་པོ་ཞུ་ཐུབ་མཁན་ཞིག་ཡིན་པ་དང་ཨ་ནི་ལ་དྭགས་ནང་ལོགས་ལ་ཡ་གཅིག་ག་ཆོས་དང་སྲིད་གང་གི་ཐོག་ལ་ཡང་ཤུགས་རྐྱེན་ཤུགས་ཆེན་པོ་ཅིག་ད་ཐེབས་མཁན་གྱི་ད་ངོས་འཛིན་གྱི་ཆེད་དུ་ཡང་ད་དེ་གཟེངས་རྟགས་དེ་ཕུལ་འདུག་གི་ཡོད་རེད་པ་ད་ངས་མང་པོ་ཚང་མ་ད་ཧ་གོ་གི་མེད་དེ་ད་ང་རང་ཤེས་ཚོད་བྱས་པ་ཡིན་ན་གཟེངས་རྟགས་དེ་ལ་དྭགས་ནང་ལ་ཡང་དང་པོ་བཞེས་མཁན་དེ་སྐྱབས་རྗེ་བ་ཀུ་ལ་རིན་པོ་ཆེ་གིས་བཞེས་པ་རེད་པ་ད་ནི་གོ་ན་གཉིས་མ་གཏོགས་ཨ་ཡོད་མོད་ང་དེ་གསལ་པོ་ཤེས་ཀྱི་མི་འདུག་ད་པདྨ་ཤྲི་རི་ལའི་དེ་བཞེས་མཁན་ད་ལ་དྭགས་ནང་ལ་མང་པོ་ཡོད་རེད་ཤེས་ཡོན་གྱི་སྡེ་ཚན་གཅིག་པོ་ལ་ཡིན་པ་ད་དེ་ག་ནང་བཞིན་སྨན་པའི་སྡེ་ཚན་ཡིན་པ་འཕྲོད་བསྟེན་གྱི་སྡེ་ཚན་ཡིན་པ།

ཚིག་གཅིག་བཤད་བསྡད་དེ་འདི་རེད་བ། ད་ལན་འདི་ད་སྤྱི་ཚོགས་ཀྱི་ཞབས་ཕྱི་མངོན་ཐུབ་པའི་འདྲ་པོ་ཅིག་དང་ད་ཆེ་མཐོང་གི་གཟེངས་རྟགས་འདྲ་པོ་ཅིག་རེད་བ། འོ་འདི་འདྲ་པོ་ཅིག་རེད་ཡ་ནི། ཡང་ལ་དྭགས་ཀྱི་ཆོས་རྗེ་རྟོགས་ལྡན་རིན་པོ་ཆེ་མཆོག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་དུས་ཆེན་ཞིག་སྲུང་བརྩི་སྐབས་མི་མང་རྣམས་ཆིག་སྒྲིལ་གནང་གལ་ཆེ་བའི་སྐོར

རང་རང་ཆོས་སྐྱོག་གོ་ས་ན་གཅིག་སྒྲིལ་དེར་ལྟ་ན་ཆོས་ལུགས་མཐུན་པོ་འདུག་ཅེས་ཆོས་ནང་འབྲིང་སྐྱ་སེར་བླ་མ་རྣམས་མ་ཆོས་ཤིག་བ་དེ་ནི་ཡུལ་པོ་སྐྱིད་པོ་ཡོང་ཅན་ནོ་དེ་ནས་ཚང་མ་ལོ་བརྒྱ་འཚོ་བ་སྟོན་བརྒྱ་མཐོང་བ་ཚེ་རིང་ནད་མེད་བདེ་སྐྱིད་ཕུན་སུམ་ཚོགས་པ་ཡོང་བྱས་ཚེ་ང་མི་དགའ་ནི་དེ་ནི་སྨོན་ལམ་ཡིན། ཡང་སྐྱབས་རྗེ་ཆོས་རྗེ་རྟོགས་ལྡན་རིན་པོ་ཆེ་མཆོག་སྐུ་འཚོ་བཞུགས་སྐབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་མི་རྣམས་དང་འབྲེལ་ཡོད་ཀྱི་གནད་དོན་ག་འདྲ་ཞིག་ཡིན་རུང་ཆོས་སྲིད་གཉིས་ཐོག་ནས་རྒྱབ་སྐྱོར་ཤུགས་ཆེ་གནང་གི་ཡོད་སྐོར་རྒན་ཤེས་རབ་ལགས་ཀྱིས་གསུངས་དོན། དུས་རྒྱུན་དུ་ང་རང་ཚོ་བོད་པ་དང ྋགོང་ས་མཆོག་འབྲེལ་བའི་གནད་དོན་ག་འདྲ་ཅིག་ཡིན་ན་ཡང་རིན་པོ་ཆེ་གིས་འཛེམ་ཟོན་མེད་པའི་ཐོག་ནས་ཅིག་རྒྱབ་སྐྱོར་གནང་ཡ་ད་དེ་ཚོ་ཧ་ཅང་གི་ཚད་མཐོ་པོ་རེད། ང་རང་ཚོ་བོད་པ་ལ་བཀའ་དྲིན་དེ་ནི་ཆབ་སྲིད་ཀྱི་ཐོག་དང་བོད་དོན་རྒྱབ་སྐྱོར་གྱི་ཐོག་ལ་ཡིན་པ་བྱེད། ཆོས་ཕྱོགས་ཀྱི་ཆ་ནས་ད་རིན་པོ་ཆེ་གི་སར་ནས་བཀའ་དབང་བཀའ་ཆོས་ཞུ་ཡ་དང་ཅེ་ཀ་ང་རང་ཚོ་གི་བོད་པ་དང་འབྲེལ་བའི་རྒྱབ་ཡ་ཞབས་རིམ་དང་དེ་འདྲས་ཀྱི་ཐོག་ལ་རིན་པོ་ཆེ་ཚོགས་མགོན་དུ་བཅར་ཡ་ནི་བྱང་ཐང་འདྲ་བོ་བྱེད་ན་ང་རང་ཚོ་ལོ་ལྟར་རིག་འཛིན་གདུང་སྒྲུབ་ཀྱི་ཆོ་ག་ཅིག་དེ་འདྲས་སྐྱོང་གནང་གི་ཡོད་རེད་འདི་ལ་རིན་པོ་ཆེ་ལོ་མང་བསྟུད་ནས་ཁོང་ཕེབས་ཡ་རིན་པོ་ཆེ་གིས་དུས་རྒྱུན་དུ་ནི་གོང་ས་མཆོག་གི་འཁྲུངས་སྐར་འདྲ་བྱེད་ན། ནི་ང་ཚོ་མཉམ་དུ་གཏང་དགོས། ནི་དེ་འདྲས་གསུངས་ནས་ནི་བོད་པ་དང་བོད་མི་སིག་གིས་ནི་བློ་ཐག་ཉེ་བོ་ནི་བཀའ་དྲིན་ཆེན་པོ་རེད་ལབ་ནས་དེ་འདྲས་ཞུས། ཡང་འདི་ཟླའི་ཚེས་བཞི་དེ་རེས་གཟའ་ཉི་མའི་ཉིན་རྒྱ་གར་གྱི་སྲིད་བློན Narendra Modi མཆོག་གིས་ཡུལ་དེའི་སྤྱི་དམངས་ཀྱི་གཟེངས་རྟགས་མཐོ་ཤོས Bharat Ratna འམ་རྒྱ་གར་གྱི་ནོར་བུ་ཞེས་པ་དེ་རྒྱ་གར་གྱི BJP སྲིད་དོན་ཚོགས་པའི་དབུ་ཁྲིད་བགྲེས་སོང Lal Krishna Advani མཆོག་ལ་འབུལ་ལམ་ཞུ་རྒྱུ་ཡིན་སྐོར X། ཞེས་པའི་སྤྱི་ཚོགས་དྲ་རྒྱ་བརྒྱུད་གསལ་བསྒྲགས་གནང་འདུག། ཡང་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་སྐུ་ཕྲེང་དགུ་པ་དཀོན་མཆོག་བསྟན་འཛིན་ཐུབ་བསྟན་བསྟན་པའི་རྒྱལ་མཚན་མཆོག་ནི་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་ལོའི་སྤྱི་ཟླ་གཉིས་པའི་ཚེས་བཅུ་གསུམ་ཉིན་ལ་དྭགས་ཀྱི་དུར་ཕུག་ནང་ཡབ་དཀོན་མཆོག་ཚུལ་ཁྲིམས་ལགས་དང་ཡུམ་སྐལ་བཟང་སྒྲོལ་མ་རྣམ་གཉིས་ཀྱི་སྲས་སུ་སྐུ་འཁྲུངས་པ་དང་དགུང་གྲངས་བཅུ་གཉིས་ལ་ཕེབས་སྐབས་ཡོངས་འཛིན་བསོད་ནམས་ལགས་ཀྱི་ལྷན་དུ་འབྲས་ལྗོངས་བརྒྱུད་བོད་ནང་གི་འབྲི་གུང་མཐིལ་དགོན་པར་ཆིབས་རྟ་ཞོན་གནང་སྟེ་ཕེབས་འདུག་དགོན་པ་དེའི་ནང་ནང་ཆོས་གསན་བསམ་རྒྱ་ཆེ་གནང་བ་དང་བསྙེན་སྒྲུབ་སོགས་མང་པོ་གནང་བ་དང། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་རྒྱ་མི་དམར་པོས་བོད་ནང་དྲག་པོའི་བཙན་འཛུལ་བྱས་སྐབས་རིན་པོ་ཆེ་མཆོག་དབུས་པའི་ལ་དྭགས་ཀྱི་དགེ་འདུན་པ་ཁ་ཤས་འཛིན་བཟུང་ཞུས་ན་ཡང་ཟླ་བ་གཅིག་གི་རྗེས་སུ་ཁོང་རྣམས་ལ་དྭགས་ལ་ཕྱིར་ལོག་གནང་དུ་བཅུག་འདུག། དེ་ནས་སྐྱབས་རྗེ་རིན་པོ་ཆེ་མཆོག་གིས་ལ་དྭགས་མི་མང་རྣམས་ཀྱི་བདེ་དོན་ཆེད་ཆོས་སྲིད་གཉིས་ཀྱི་ཐུགས་འགན་མང་པོ་བཞེས་གནང་གིས་སྤྱི་ཚོགས་ཞབས་ཞུ་སོགས་ཀྱི་མཛད་རྗེས་ཧ་ཅང་མང་པོ་བཞག་གནང་སྟེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་ལྔ་པའི་ཚེས་བཅུ་གཅིག་ཉིན་དགོངས་པ་གཞན་དོན་དུ་གཤེགས་ཚུལ་སྟོན་གནང་འདུག། ཡང་རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་པའི་དུས་ཆེན་རྒྱལ་ས་ལྡི་ལིའི་ནང་སྲུང་བརྩི་ཞུ་སྐབས་དེང་དུས་ཀྱི་དམག་དོན་འཕྲུལ་ཆས་སོགས་དང་དམག་མིའི་རུ་སྒྲིག་སོགས་གཏོང་སྲོལ་ཡོད་པ་མ་ཟད་མངའ་སྡེ་ཁག་གི་ཆོས་དང་རིག་གཞུང་སོགས་འགྲེམས་སྟོན་ཞུ་སྲོལ་ཡོད་པ་ལྟར། ད་རེས་ཀྱི་འགྲེམས་སྟོན་རུ་སྒྲིག་ནང་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་ཨ་རུ་ནཱ་ཅལ་མངའ་སྡེ་དང་ལ་དྭགས་གཉིས་ལྷན་ཞུགས་གནང་འདུག་དེ་ཡང་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་ནང་གི་མི་རིགས་མང་པོ་ཡོད་པའི་ཁོངས་ནས་བུ་གུན་ཞེས་པའི་མི་རིགས་ཀྱི་བྱིའུའི་གླུ་གཞས་འགྲེམས་སྟོན་ཞུ་བཞིན་པ་དང་དེའི་སྐོར་མཛེས་སྡུག་ལྡན་པའི་ཡུལ་ལྗོངས་འདིར་ངེས་པར་དུ་ཕེབས་དགོས་པའི་འགྲེལ་བརྗོད་སོགས་གནང་དོན་ལ།

བོད་གངས་ཅན་གྱི་ལྗོངས་སུ་ལོ་གཅིག་གི་ནང་དུས་སྟོན་སྣ་ཚོགས་ཤིག་སྲུང་བརྩི་བྱས་པའི་ཁྲོད་ནས་བོད་ཀྱི་ལོ་གསར་ནི་ཆེས་སྔ་ཤོས་དང་དར་ཁྱབ་ཆེ་ཤོས་དེ་ཡིན། འོན་ཀྱང་བོད་ལ་མཚོན་ན་ལུང་པ་སོ་སོའི་ཡུལ་སྲོལ་གོམས་གཤིས་དང་ཞིང་ཁ་འདེབས་རྒྱུའི་དུས་ཚིགས་སོགས་ཀྱི་དབང་གིས་ལོ་གསར་སྲུང་བརྩི་བྱེད་སྲོལ་མི་འདྲ་བ་ཡོད་པ་རེད། ཐེངས་འདིའི་ལེ་ཚན་ནང་བོད་ཀྱི་ལོ་གསར་གཏོང་སྲོལ་གྱི་རྣམ་པ་མི་འདྲ་བ་དེ་དག་གི་རྒྱབ་ལྗོངས་ཀྱི་ལོ་རྒྱུས་སྐོར་དང་སྲོལ་རྒྱུན་གྱི་ལོ་གསར་གྱི་སྡེར་ཁའི་མཚོན་དོན་བཅས་ཀྱི་སྐོར་ལ་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ལགས་སུ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། རྒྱ་ཆེའི་གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ང་ལེ་ཚན་འདིའི་གཙོ་སྐྱོང་ཞུ་མཁན་མཁའ་འགྲོ་དབྱངས་འཛོམས་ཡིན། ད་ང་ཚོའི་བོད་པའི་གནམ་ལོ་གསར་དུ་བཞད་པའི་ལོ་གསར་དེ་སླེབས་གྲབས་ཡོད་པ་དང་བསྟུན་ནས་དེ་རིང་གི་ལེ་ཚན་འདིའི་ནང་ལ་ཡང་བོད་ཀྱི་ལོ་གསར་གཏོང་སྲོལ་མི་འདྲ་བའི་སྐོར་དང་ལོ་གསར་གྱི་སྡེར་ཁ་སྒྲིག་སྟངས་དང་དེའི་མཚོན་དོན་སྐོར་ལ་བཀའ་འདྲི་ཞུ་གི་ཡིན། སྤྱི་བཏང་བོད་གངས་ཅན་ལྗོངས་སུ་ལོ་འཁོར་གཅིག་གི་ནང་དུ་དུས་སྟོན་སྣ་ཚོགས་བཏང་སྲོལ་ཡོད་པ་དེ་དག་གི་ནང་ནས་ད་གནམ་ལོ་གསར་དུ་བཞད་པའི་བོད་ཀྱི་ལོ་གསར་འདི་ཆེས་སྔ་ཤོས་དང་ཆེས་རྒྱས་ཤོས་ཤིག་རེད། ལོ་གསར་གྱི་དུས་སྟོན་སྐབས་དེ་ལ་ཡིན་པ་ཡིན་ནའི་ཕ་མ་སྤུན་མཆེད་ཚང་འཛོམས་ཀྱིས་ད་དགའ་སྐྱིད་ཀྱི་དཔལ་ལ་རོལ་བའི་དུས་ཚོད་དམིགས་བསལ་བ་ཞིག་ཆགས་ཀྱི་ཡོད་རེད་ལ། ཡང་ལོ་གསར་པ་དེའི་ནང་ལ་ཡང་ནད་དང་བགེགས་བར་ཆད་མེད་པར་བཀྲ་ཤིས་ལོ་ལེགས་ཡོང་བའི་རྟེན་འབྲེལ་གྱི་བྱེད་སྒོར་ཞུགས་པའི་དུས་སྟོན་ཞིག་ཀྱང་ཆགས་ཀྱི་ཡོད་རེད། ཡིན་ནའི་ལས་ཕྱིས་སུ་བོད་ལ་ལུང་པ་སོ་སོའི་གནམ་གཤིས་དང་ས་བབ་ཆོས་ལུགས། དེ་ནས་ཡང་ཡུལ་གྲུ་སོ་སོའི་གོམས་གཤིས་དང་ཞིང་ཁ་འདེབས་རྒྱུའི་དུས་ཚོད་མི་འདྲ་བའི་དབང་གིས་ན་ལོ་གསར་གཏོང་སྲོལ་ཐད་ལ་ཡང་དུས་སྔ་ཕྱི་རིམ་པར་འགྱུར་བ་བྱུང་ནས་ཡུལ་ལུང་སོ་སོའི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཡང་ལྡན་ཡོད་པ་རེད། བྱས་ཙང་ང་ཚོས་ཐེངས་འདིའི་ལེ་ཚན་འདིའི་ཐོག་ལ་ཡང་ལོ་གསར་སྐོར་ལ་བཀའ་མོལ་གནང་སྐབས་ཨ་ནི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ལགས་ཕེབས་ཡོད། གཙང་ཕྲུག་སྟོབས་ལགས་དེ་རིང་ལེ་ཚན་འདི་ནང་ཕེབས་པར་འཚམས་འདྲི་ཞུ་བ་དང་སྦྲགས། ཐོག་མར་དེ་ལས་ད་བོད་ལ་ཡོངས་གྲགས་སུ་བོད་ཟླ་དང་པོའི་ཚེས་གཅིག་ལ་ལོ་གསར་བརྩི་སྲོལ་ཡོད་རེད་ཡིན་ནའི་ལས་ད་བོད་ལ་ལུང་པ་སོ་སོའི་ཡུལ་སྲོལ་གོམས་གཤིས་དང་གཙོ་བོ་ཞིང་ཁ་འདེབས་ལས་ཀྱི་ད་ལོ་ཚིགས་ཀྱི་དབང་གིས་ཨ་ནི་ལོ་གསར་བརྩི་སྲོལ་གྱི་རྣམ་པ་མི་འདྲ་བ་མང་པོ་ཞིག་ཡོང་གི་འདུག་དེ་འདྲ་སོང་ཙང་ད་བོད་པའི་ལོ་གསར་བརྩི་སྲོལ་མི་འདྲ་བ་དེ་ཚོའི་ཁུངས་གཙོ་བོ་དེ་ག་པར་ལ་ངོས་འཛིན་བྱེད་དགོས་ཀྱི་ཡིན་ནམ། ད་ལོ་སར་གྱི་སྐོར་དེ་གཞི་རྩའི་ང་ཚོ་གི་སྲོལ་རྒྱུན་གྱི་བོད་པའི་གནའ་བོའི་དུས་སུ་བོད་རང་གི་ལོ་སར་སྲུང་བརྩི་བྱེད་སྟངས་ཀྱི་ལོ་ཟླ་དེ་ཟླ་བ་བཅུ་གཉིས་པའི་ཚེས་པ་གཅིག་ལ་དུ་སྲུང་བརྩི་ཞུས་ཡོད། ལོ་ཟླ་དེ་ང་ཚོ་གི་བོད་ཀྱི་རྒྱལ་པོ་སྤུ་ལྡེ་གུང་རྒྱལ་གྱི་སྐུ་དུས་སུ་རྒད་མོ་བལ་རྫི་མ་ཟེར་ཉན་ཅིག་ཁོ་རང་གིས་རྩིས་རིག་གི་རྣམ་གཞག་ཉི་ཟླ་གཟའ་སྐར་དང་དུས་བཞི་གི་འགྱུར་འགྲོས་དེ་ཚོའི་ཐོག་ལ་ཚོད་བགམ་ལོས་ཀྱི་ཐིབས་ཆེ་དུས་བཞི་ལ་དབྱེ་བ་ཕྱེ་ཡས་དང། དཔྱིད་དུས་ཀྱི་ཐོག་མའི་དུས་ལ། ཡར་ལྷ་ཤམ་པོ་ལ། ཁམ་བུའི་མེ་ཏོག་སྐྱེས་ཡོང་དུས་དགུ། ལོ་གསར་བ་སྟབས་ཡས་ཀྱི་འགོ་བཙུགས་ཡས་དེ་རྒྱལ་པོ་ལ་སྙན་སེང་ཞུས། རྒྱལ་པོས་ཀྱི་བཙས་སྟོན་བྱེད་ཡས་ཀྱི་ག་རེ་ཟེར་ན་ད་ཆོག་མཆན་ཟེར་ན་བཀའ་ཁྲོལ་བྱས་ནས་བཙས་སྟོན། ལོ་གསར་བ་བསུ་བས་ཀྱི་བཙས་སྟོན་བྱེད་ཡས་ཀྱི་གནད་དོན་འདིའི་ཐོག་ནས་ལོ་གསར་ལབ་ཉན་དེ་ཡོང་དགོས། ར་གཙོ་ཆེར་ལོ་གསར་ལ་ཉེ་དེ། ང་ཚོའི་ག་རེ་ཟེར་ན་ཞིང་འདེབས་ལས་བྱེད་ཡས་ཀྱི་གནད་དོན་དང་འབྲེལ་བྱས་ཡོང་དེ་དགོས། ར། བྱས་ཙང་དེ་ཐོག་མ་དེ་རེད་ད་འདི་ནས་ང་ཚོས་ཀྱི་བོད་ཟླ་བཅུ་པའི་ནང་ལ་ཀོང་པོའི་ཀྱི་ལོ་སར་ལབ་ཉན་དེ་ཡོད་ར་ད་ཀོང་པོའི་ལོ་སར་དེ་ཀོང་པོའི་ས་ཁུལ་ལ་ཨ་རྒྱལ་རྒྱལ་པོ་ལབ་ཉན་ཞིག་གི་ཀོང་པོ་ཁུལ་གྱི་རྒྱལ་པོ་གཅིག་གི་དུས་སུ་ག་རེ་ཟེར་ན་ཧ་ལམ་བོད་སིལ་བའི་ཡོན་དུས་སུ་ལ་མིན་ནམ་བསམ་གྱི་འདུག་ཨ་རྒྱལ་རྒྱལ་པོ་དེ་དམག་ལ་འགྲོ་དགོས་གི་རྐྱེན་པས་གི་ལོ་སར་མ་བཏང་ན་དམག་ལ་འགྲོ་ཡས་དེ་ལྟའི་ཚུལ་གཅིག་བདེ་པོ་མེད་རྒྱུ་སོང་ཙང་ལོ་སར་སྔ་གཏོང་བྱས་ལོ་སར་བཏང་དམག་ལ་འགྲོ་དགོས་པ་སོང་ཙང་ཀོང་པོའི་ལོ་སར་དེ་བོད་ཟླ་བཅུ་པའི་ནང་ལ་བྱས་ཏེ་གནད་དོན་དེ་འདྲ་ཞིག་ལ་ཐུག་པས་ཀི་ཁོ་རང་ཚོས་ཀི་གསུང་རྒྱུན་དེ་འདྲ་འདུག་ད་དེ་ནས་ང་ཚོས་ཀི་བོད་ཟླ་བཅུ་གཅིག་པའི་ནང་ལ་ནི་ག་རེ་ཟེར་ན་ལ་དྭགས་ལོ་སར་ལ་དྭགས་ལྟོགས་ལའི་ལོ་སར་ཡིན་ན་ཅིག་ལབ་ཀི་རེད་བྱས་ཙང་དེ་བཅུ་གཅིག་པའི་ནང་ལ་གཏང་དགོས་ཀི་རྒྱུ་མཚན་ག་རེ་ཡིན་ན་ངས་ཀི་ཡིག་ཐོག་དང་དེ་ཀི་གནས་ཚུལ་དེ་འདྲ་ཤེས་རྟོགས་མ་བྱུང་ཡིན་ནའང་ལ་དྭགས་ཀི་ལོ་སར་དེ་ནི་ག་རེ་ཟེར་ན་བོད་ཟླ་བཅུ་གཉིས་པའི་སྔོན་ལ་གཏང་ལོ་ཟླ་བ་གཅིག་གི་སྔོན་ལ་ལོ་སར་གཏང་པ་ཟེར་ན་དེ་ལྟོགས་ལ། བྱས་རྒྱུ་བཟོ་འདྲ་ཅིག་མ་རན་གོང་ནས་ཅིག་རྔམ་བསྡད་རྒྱུ་བཟོ་འདྲ་གི་གནས་ཚུལ་དེ་ལ་སོང་ཙང་ང་ཚོས་མཚམས་མཚམས་ལྟོགས་ལའི་ལོ་སར་ཟེར་ཡས་ཀི་ལབ་སྲོལ་དེ་འདྲ་ཡང་ཡོང་གི་འདུག་ད་དེ་རྒྱུ་མཚན་ག་ལ་བཏང་བརྟེན་ཅིག་སྔོན་དུ་བྱེད་མིན་དེ་ངས་ཤེས་མ་སོང་ད་དེ་གི་ནང་བཞིན་ང་ཚོ་གི་ཨ་མདོ་ཁུལ་དང་ཁམས་ཀི་ས་ཁུལ་ཁ་ཤས་ལ་ཨ་ནི་ག་རེ་ཟེར་ན་ཅིག་ལོ་སར་དེ་རྒྱ་ལུགས་ཀྱི་ག་རེ་ཟེར་ན་ལུགས་རྙིང་ཟེར་ན་ད་འདིའི་གི་ལོ་རྩིས་སྟངས་ཀྱི་དེ་ལ་ཆ་འཛིན་ལུས་བྱས་ཀྱི་ཨ་ནི་མཚམས་མཚམས་བོད་ཟླ་བཅུ་གཉིས་པ་ལ་འཁེལ་ཡས་དང་མཚམས་མཚམས་ཨ་ནི་བོད་ཟླ་དང་པོ་ལ་འཁེལ་ཡས་ཀྱི་གནས་ཚུལ་དེ་ཡོང་གི་བ་རེད་ད་ང་ཚོས་དེང་དུས་ང་ཚོ་ཡོངས་གྲགས་ཀྱི་བོད་པའི་ལོ་སར་དེ་ཟླ་བ་དང་པོའི་གི་ཚེས་པ་གཅིག་ལ་བཏང་ཡས་དེ་ཨ་ནི་ཧོར་གྱི། བོད་ལ་དབང་བསྒྱུར་བྱེད་པའི་ཧོར་ཟེར་དུས་སྐབས་སོག་པོ་རེད་སོག་པོས་བོད་ལ་བཙན་འཛུལ་སླེབས་ཡོང་དུས་སྐབས་སུ་གནས་ཚུལ་དེ་དང་འབྲེལ་བྱས་ཨ་ནེ་ཡེ་གཅིག་བླ་ཡེ་ལ་སོག་པོའི་གི་མི་ཉག་རྒྱལ་ཁབ་གཏོར་བའི་གི་ཨ་ནེ་མཛད་དོན་དེ་བོད་ཟླ་དང་པོའི་ཚེས་པ་གཅིག་ལ་འཁེལ་གི་ཡོད་པ་དང་ཨ་ནེ་དེ་ཁོ་ཚོའི་རྒྱལ་སྤྱིའི་མཛད་དོན་གཅིག་ལ་བརྩིས་བྱས་ད་གང་བྱས། ཟླ་བ་དང་པོའི་ཚེས་པ་གཅིག་ལ་ལོ་སར་བཏང་ཡས་དེ་སོག་པོ་དང་འབྲེལ་བྱས་བོད་ལ་ཤན་ཞུགས་སླེབས་བྱས་ཨ་ནེ་བོད་པའི་གི་གཞུང་འབྲེལ་གི་ལོ་སར་དེ་བོད་ཟླ་དང་པོའི་ཚེས་པ་གཅིག་ལ་བཏང་ཡས་ཀྱི་གནད་དོན་དེ་བྱུང་འདུག་བྱས་ཙང་ད་འདི་ཚོའི་ལོ་སར་དེ་ཚང་མ་ལོ་གཞི་རྩའི་གི་ལོ་རྙིང་པ་ཕར་ལ་བསྐྱལ་བྱས་ལོ་གསར་པ་ཚུར་ལ་བསུ་བའི་གི་རྟེན་འབྲེལ་གི་བྱེད་སྒོ་ཨང་དེ་ཁུངས་གཏུགས་ས་ཡང་ག་རེ་ཟེར་ན་ཞིང་ལས་དང་འབྲོག་ལས་ལོ་ཏོག་འོ་དེ་དང་འབྲེལ་བའི་གི་གནད་དོན་ཐོག་ནས་ཡོང་བསྡད་ཀྱི་ཡོད་རེད། ད་ཟླ་བ་བཅུ་བ་བཅུ་གཅིག་བཅུ་གཉིས་དང་པོ་ཨ་ནི་དེ་ག་ནང་བཞིན་གྱི་རྒྱ་ནག་གི་ལུགས་རྙིང་གི་ལོ་ཐོ་དང་རྩིས་བོད་ཀྱི་ལོ་སར་གཏོང་སྟངས་རྩིས་ཚང་མ་ལོ་ལྟར་ལོ་འགོ་རྩིས་སྟངས་ཀྱི་གནད་དོན་མི་འདྲ་བའི་གི་མ་གཏོགས་རྩ་བའི་གྱི་ལོ་གསར་པ་ཚུར་ལ་བསུས་བྱས་རྙིང་པ་ཕར་ལ་སྐྱེལ་ཡས་ཀྱི་གནད་དོན་དེ་འདྲ་ཅིག་ཆགས་བསྡད་འདུག་བ་འོ་དེ་གནས་ཚུལ་དེ་འདྲ་ཞིག་ཟེར།
ལགས་སེ་དེ་ནས་ཁྲོད་ཀྱི་བདག་ཨང་སྤྱི་བཏང་བྱས་པ་ཡིན་ན་བོད་པའི་ལོ་སར་བཏང་སྲོལ་མང་པོ་ཅིག་ཡོད་རེད་དེ་ཚོ་ཚང་མའི་སྐོར་ལ་དེ་རིང་བཀའ་འདྲི་ཞུས་ཡོད་པ་ཡིན་ན་དུས་ཚོད་ཆ་ནས་ཏག་ཏག་ཞིག་བསྡད་ཀྱི་མི་འདུག་བྱས་ཙང་གཙོ་བོ་ད་གཞུང་འབྲེལ་གྱི་ལོ་སར་དེའི་ལ་ཡ་སྡེར་ཁ་སྒྲིག་གཤོམ་བྱེད་སྲོལ་ཅིག་ཡོད་རེད་ཨ་འདིའི་ནང་ལོགས་སྡེར་ཁའི་ནང་ལོགས་ལ་ཡ་ཨ་ནི་གྲོ་སོ་ཕྱེ་མར་དང་ལོ་ཕུད་དེ་ནས་ཆང་ཕུད་དང་ལུག་མགོ་ལ་སོགས་པ་ད་མང་པོ་ཞིག་བཤམས་སྲོལ་ཡོད་པ་སོང་ཙང་དེ་ཚོའི་གྱི་མཚོན་དོན་ག་རེ་ཡིན་ནམ་ང་ཚོའི་གསན་མཁན་རྣམ་པ་ཚོའི་མཁྱེན་རྒྱའི་ཆེད་དུ་ངོ་སྤྲོད་མདོར་བསྡུས་ཤིག་གནང་དང།
ད་བོད་པའི་གི་གོང་དུ་ཞུས་པ་ནང་ད་གཞུང་འབྲེལ་གྱི་ལོ་སར་དེ་བོད་ཟླ་དང་པོའི་གི་ཚེས་པ་གཅིག་ལ་བཏང་གི་ཡོད་རེད་ད་དེ་བཏང་དུས་སྐབས་སུ་ང་ཚོའི་གི་ད་ལོ་སར་གི་མཛད་སྟོན་རྒྱས་པོ་ཞེ་པོ་གནང་གི་རེད་བ་གཞུང་གི་ངོས་ནས་ག་རེ་ཟེར་ན་ལོ་སར་ཚེས་པ་གཅིག་གཉིས་གསུམ་ཟེར་ལྷག་པར་དུ་ལོ་སར་ཚེས་པ་གཅིག་ལ་ག་རེ་ཟེར་ན་གཞུང་གཞུང་རང་གི་བས་དེ་གར་ཨ་ནི་ཡེ་གཅིག་པོ་ཏ་ལ་རྒྱལ་བ་རིན་པོ་ཆེ་མཇལ་ཁ་གནང་བོད་ལ་ཡིན་པ་ན་ཨོ་དེ་འདྲའི་གཅིག་གི་མཛད་སྟོན་མང་པོ་ཚུགས་ཀྱི་ཡོད་རེད་ད་དེའི་ནང་གི་ག་རེ་ཟེར་ན་གཞུང་འབྲེལ་ལོ་གསར་གྱི་དུས་སྐབས་དེའི་སྐབས་སུ་ང་ཚོས་ཀྱི་མཛད་སྟོན་རྒྱས་པོ་སྡེར་ཁ་ཆེན་པོ་དེ་འདྲ་སྒྲིག་གཤོམ་བྱས་ད་ལྟ་ལོ་ཕུད་དང་དེ་ག་ནང་བཞིན་གྲོ་སོ་ཕྱེ་མར་དང་དེ་འདྲ་མང་པོ་ཅིག་གྲ་སྒྲིག་བྱེད་ཡས་ཀྱི་མཚོན་དོན་ལུགས་ཅིག་གང་འདྲ་ཡོད་པ་རེད་ཟེར་ན་ད་སྡེར་ཁ་ཟེར་དུས་སྐབས་སུ་གཞི་རྩའི་གི་སྡེར་ཟེར་དུས་སྐབས་སུ་ཕུད་དེ་ཚོ་བཞག་སའི་གི་སྣོད་དེ་ཟས་ཕུད་དེ་ཚོ་དེ་ལ་སྣོད་ལ་སྡེར་མ་ཟེར་གྱི་ཡོད་རེད་བ་དེ་འདིའི་ཁ་དེ་ལ་ག་རེ་བཞག་ཡོད་པ་རེད་ཟེར་ན་སྲོལ་རྒྱུན་བོད་པའི་གི་སྡེར་ཁ་ནང་ལ་སྒྲིག་གཤོམ་བྱེད་ཡས་གལ་ཆེ་ཤོས་དེ་ག་རེ་ཞིག་དགོས་རེད་ཟེར་ན། བཤད་ཡིན་སྡེར་ཁ་དེ་འདྲ་ཡོད་རེད་འདིར་མེད་གང་ལ། དེ་ག་ནང་བཞིན་གྱི་དཀར་སྤྲོ་ང་ཚོས་གི་དེ་ཤ་ཟེར་ན་ཞེ་སྤྲོ་ཡ་ལ་གི་རེད་བ། དེ་ཤ་ད་སྐྱོ་ཤོར་ཟེར་ན་ཡུལ་ཤང་ཕག་ལས་སོ་རེད་བ། འོ་འདི་འདྲས་གི་སྡེར་ཁ་དེ་འདྲ་རྒྱ་ཡོད་གི་རེད་སྡེར་ཁ་ཡིན་པ་ན་ཁོ་མཆོད་པའི་མཛད་བྱ་དང་རྟེན་འབྲེལ་གྱི་མཛད་བྱ་ལ་རྩིས་བྱེད་གར་ཟེར་ན། དེ་ལས་བསྒྲིགས་ཞེས་བ་མི་ཚོ་ཟ་བའི་གི་ལུགས་སྲོལ་ཞེ་དྲག་ཡོད་བ་མ་རེད་བ། བྱས་ཙང་སྡེར་ཁ་ཡིན་པ་ན་ཡ་མཆོད་པ་དང་རྟེན་འབྲེལ་དང་དེ་འདྲས་གི་བག་མེད་རྒྱས་སྤྲོས་མ་ཡིན་པ། འདོད་རྒུ་འཛོམས་པའི་གི་རྟགས་ཀྱི་མཚོན་རྟགས་ལ་སྦྱོར་བ། བྱས་ཙང་སྡེར་ཁ་ལ་འདི་འདྲས་བརྩིགས་པ་དེ་ལ་སྡེར་ཁ་ཟེར་ལབ་དགོས་པ་རེད། ལོ་ཕུད་དེ་དེ་བཞིན་ང་ཚོས་གོང་དུ་བཤད་པར་ལོ་གསར་སྲུང་བརྩི་ཞུ་ཡོད་ཁོ་རང་ལོ་ཏོག་ཟེར་ནའང་འདྲ་ང་ཚོའི་ཞིང་འབྲོག་དང་འདྲེས་པ་ཡིན་པ་སོང་ཙང་འདིའི་གི་ཨ་ནི་ལོ་ཡི་ཕུད་ཅིག་དང། ཞིང་པའི་གི་ངོས་ནས་ཨ་ནི་ཡ་ཅིག་ལོ་ཕུད་ཅིག་དང་འབྲོག་པའི་ངོས་ནས་ག་རེ་ཟེར་ན་ལུག་མགོ། ང་ཚོས་ལོ་གསར་ལ་མ་བྱུང་ཀ་མེད་ཀྱི་ལོ་ཕུད་དང་ལུག་མགོ་དེ་རེད་བ། བྱས་ཙང་ཞིང་འབྲོག་གཉིས་མཚོན་བསྡད་དགོས་རེད་དེ་ག་ནང་བཞིན་གྱི་ཕྱེ་མར་ཟེར་དུས་སྐབས་སུ་ཕྱེ་ཟེར་དུས་སྐབས་སུ་ནས་ཞིབ་ཞིབ་བཟོས་རྒྱུ་ལ་ཕྱེ་ལབ་དགོས་ར་དེ་ལ་རྩམ་པ་རེད། མར་ཟེར་དུས་སྐབས་སུ་འབྲོག་ལས་ཀྱི་དཀར་ཆུའི་སྙིང་པོ་མར་རེད་བ། བྱས་ཙང་དེ་ཞིང་པའི་གི་སྟོན་འབྲས་ཀྱི་སྙིང་བཅུད་ཀྱི་རྩམ་པ་དང་འབྲོག་པའི་གི་སྙིང་བཅུད་མར། དེ་ག་ནང་བཞིན་གྱི་འབྲོག་པའི་གི་ཕྱུགས་རིགས་དང་མཚོན་པའི་གི་ལུག་མགོ། ཞིང་པའི་གི་ལོ་ཏོག་དང་མཚོན་པའི་གི་ལོ་ཕུད། མདོར་བསྡུས་ན་ཞིང་འབྲོག་གི་ཕུད་ཚང་མ་ལོ་ཡག་ན་དཀོན་མཆོག་ལ་མཆོད་འབུལ་བྱེད་རེད་དེ་ག་ནང་བཞིན་གྱི་རྟགས་དང་རྟེན་འབྲེལ་མཚོན་པར་བྱེད་ཀྱི་གནད་དོན་འདི་ཚོ་རྟེན་འབྲེལ་དང་མཚོན་རྟགས་འདི་འདྲ་ཅིག་ཡོད་རེད་བ།
ལགས་སེ། དེ་དང་འབྲེལ་ནས་ཡང་དྲི་བ་ཅིག་བཀའ་འདྲི་ཞུ་གི་ཡིན། སྡེར་ཁ་བསྒྲིགས་པའི་སྐབས་ལ་ཡང་ད་བོང་བུ་ཨམ་ཅོག་དང་སྦུ་ལུག། དེ་ནས་ཉ་བཤག་དང་པིན་པིན་ཏོག་ཏོག་ལ་སོགས་པ་ད་མང་པོ་ཅིག་བསྒྲིགས་སྲོལ་འདུག་དེ་ཚོ་ལ་ཡང་དམིགས་བསལ་མཚོན་དོན་དེ་འདྲས་ག་རེ་ཡོད་ནམ། ད་འདི་ཚོའི་གི་མཚོན་དོན་གཙོ་བོ་དེ་གཞི་རྩའི་ང་རང་ཚོའི་གི་སྲོལ་རྒྱུན་བོད་པའི་གི་གནའ་བོའི་དུས་སུ་བོན་གྱི་ཆོས་ལུགས་དང་འབྲེལ་རྗེས་ཀྱི་ང་རང་ཚོའི་གི་གདོད་མའི་ཆོས་ལུགས་ཅིག་ཆགས་བསྡད་ཡོད་རེད་བ་དེའི་གི་ལུགས་སྲོལ་དང་འབྲེལ་ཞིང

དེའི་ནང་ནས་ང་ཚོས་བོང་བུ་ཨམ་ཅོག་ཟེར་དེ་གི་སྤྱི་བཏང་གི་ང་ཚོའི་གི་གཟུགས་པོ་ཁྱོན་ཡོངས་དེ་མཚོན་ཡས་དང་དེ་ག་ནང་བཞིན་གི་སྨུག་རྡུང་ཟེར་ཡས་རེད་ག་དེ་ཚོའི་གི་རྐང་ལག་མཚོན་ཡས་དང་དེ་ག་ནང་བཞིན་གི་ཉ་བཤག་ལབ་མཁན་དེ་རྐང་ལག་མཚོན་དང་སྨུག་རྡུང་གི་སྒལ་ཚིགས་མཚོན་ཡས་དང་སྦུ་ལུག་ལབ་མཁན་དེ་གི་ནང་རྒྱུ་ནང་ནང་ཆ་ལབ་དགོས་རེད་བ་ང་ཚོའི་གི་རྒྱུ་མ་ལ་སོགས་པ་དེ་ཚོ་མཚོན་ཡས་དང་པིན་པིན་ཏོག་ཏོག་ལ་གི་སྙིང་མཚོན་ཡས་དང་འདི་འདྲས་གི་མཚོན་དོན་གི་སྣང་ཚུལ་དེ་ཨ་ནི་ཡ་ཆ་ཚང་ཕུལ་བས་གལ་ཆེ་རོ། ད་དེ་ངའི་དྲི་བ་ཐ་མ་དེ་ཆགས་ཀྱི་འདུག་དེ་ནས་ལོ་གསར་སྔོན་གྱི་དགུ་ཐུག་གི་ཉིན་མོ་དེ་ལ་ཡང། ཁྱིམ་ཚང་སོ་སོའི་ནང་མི་ཚང་མ་མཉམ་དུ་འཛོམས་བྱས་ཏེ་དགུ་ཐུག་འཐུང་སྲོལ་གྱི་ད་ཉིན་མོ། གལ་ཆེན་པོ་ཞིག་ལ་བརྩི་གི་འདུག་དེ་འདྲ་སོང་ཙང་ད་དགུ་ཐུག་གི་ཉིན་མོ་དེའི་བྱེད་སྒོ་གཙོ་བོ་དེ་ག་རེ་ག་རེ་གནང་དགོས་ཀྱི་ཡོད་ན། དེ་ནས་དེ་ལ་མཚོན་དོན་ག་རེ་དམིགས་བསལ་འདི་ཡོད་ན།
ད་ལོ་གསར་སྔོན་གྱི་དགུ་ཐུག་དེ་ལ་ཆ་བཞག་པ་ན་ད་གཞི་རྩའི་དགུ་ཐུག་ཟེར་ཏེ་ཉི་ཤུ་དགུ་ཡི་ཉིན་གྱི་ཐུག་པ་དེར་རེད་བ་བྱེད་སྒོ་གཙོ་བོ་དེ་དགུ་ཐུག་བྱས་ཙང་ད་ཉི་ཤུ་དགུ་ཡི་ཉིན་གྱི་བྱེད་སྒོ་གལ་ཆེ་ཤོས་གཉིས་རེད་གཅིག་ག་རེ་ཟེར་ན་གདོན་འདྲེ་མར་ཕུད་ཡས་ཟེར་གྱི་ཡོད་རེད་མཚན་མོ་དགོང་དག་ད་ས་སྲིབ་མ་རེད་འདི་འདྲ་ལ་ག་ཟེར་ན་གདོན་འདྲེ་མར་ཕུད་ཅིག་གདོན་འདྲེ་མར་ཕུད་དགོས་རྒྱུ་མཚན་ག་རེ་ཟེར་ན་ཉི་མ་འདིའི་ཉིན་དེ་དགུ་ཕྱགས་ཟེར་བྱས་རྗེས་ཁང་པ་ཚང་མ་གཙང་མ་བཟོ་གི་རེད་ཉི་ཤུ་དགུ་ཡི་ཉི་མ་ཕྱགས

ད་དེ་ཕྱགས་པ་དང་དེ་མཉམ་དུ་ནི་ད་ལོ་གཅིག་གི་ནང་ལ་བར་ཆད་དང་བཀྲ་མ་ཤིས་པ་གསོད་ཉེས་ཀྱི་ནི་ཁང་པའི་ནང་ལ་གདོན་འདྲེ་ཟེར་ན་འདྲ་བརྒྱད་ཅུ་རྩ་བཞི་འཁོར་བ་ཟེར་ན་འདི་འདྲས་ཀྱི་རིགས་ཡོད་པ་ཡིན་ན་གལ་སྲིད་ད་བཀྲ་མ་ཤིས་པ་བྱུང་རྒྱུ་དེ་གསོད་ཉེས་དེ་ཚོ་རེད་དེ་ཡིན་པ་སོང་ཙང་ད་གདོན་འདྲེ་དེ་ག་ཟེར་ན་མར་ཅིག་ཕུད་ཡས་རྒྱ་སྒོང་ལ་སོགས་པ་གདོན་འདྲེ་དེ་མར་ཕུད་ཡས་ཀྱི་སྒོང་དང་ནི་མེ་བཞག་ཆུ་བཞག་ཟིན་མེ་སྒོང་དེ་འདྲ་སྤར་ནི་ཆུ་ཡི་དེ་མར་དེད་བཞག་གཏང་ཡས་ཀྱི་མཛད་སྒོ་གཅིག་རེད། ད་མཛད་སྒོ་གཙོ་བོ་དེ་དགུ་ཐུག་ཟེར་ཉི་ཤུ་དགུའི་ཐུག་པ་ལབ་དུས་གོ་སོ་འདིས་ཀྱི་ཐུག་པ་དེ་ག་ཟེར་ན་གཞི་རྩ་ང་ཚོའི་ནམ་རྒྱུན་གྱི་ཐུག་པ་དང་མི་འདྲ་བ་དེའི་ནང་ལ་ག་ཟེར་ན་ཟས་སྣ་བཟོ་འདྲ་རིགས་འདྲ་མིན་སྣ་ཚོགས་ཅིག་བླུགས་ཤོད་ད་འདྲ་མིན་སྣ་ཚོགས་བླུགས་བྱས་དེའི་ནང་ལ་ཉི་ཤུ་དགུ་ཡིན་པ་སོང་ཙང་ཐུག་པ་དེའི་ནང་ལ་ཨ་ནི་ག་ཟེར་ན་ཟས་སྣ་རིགས་མི་འདྲ་བ་དགུ་བཟོ་བླུགས་ཡས་ཀྱི་ལམ་སྲོལ་ཡོད་པ་རེད། ད་འདིའི་ནང་ལ་དཔེར་བཤད་ན་གདན་ཆུང་གྲུ་བཞི་ཟེར་ཡས་བཟོ་འདྲ་དང་ལན་ཆགས་རྒྱབ་འཁུར་ཟེར་ཡས་བཟོ་འདྲ་དང་དེ་ག་ནང་བཞིན་གྱིས་གཟེ་མ་ར་མགོ་ཟེར་ཡས་བཟོ་འདྲ་དང་དེ་ག་ནང་བཞིན་གྱིས་ག་རེ་ཟེར་ན་དམ་ཆོས་པུ་ཏི་ཟེར་ལ་འདི་འདྲས་ཀྱི་མཚོན་དོན་མང་པོ་ཡོད་ད་མཚོན་དོན་འདི་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་གལ་སྲིད་དགུ་ཐུག་ནང་ལ་བརྒྱབ་བཞག་ཅོག་གི་དེ་འདྲས་ཀྱི་མཚོན་དོན་འདི་ཐོན་པ་ཡིན་པ་ཡིན་ན་ཨ་ནི་གང་ཟག་སུ་ལ་ཐོན་པ་ཡིན་ན་འདིས་གང་ཟག་དེ་གི་ཨ་ནི་གཤིས་ཀ་དང་ཨ་ནི་གཅིག་ནས་ནམ་རྒྱུན་གྱི་གཤིས་ཀ་རེད་གཉིས་ནས་ག་རེ་ཟེར་ན་ལོ་གསར་བའི་ནང་ལ་གཟབ་གཟབ་བྱེད་དགོས་ཀྱི་བརྡ་དང་མཚོན་རྟགས་ལོ་རྒྱུས་དེ་འདྲས་ཤིག་བསྟན་གྱི་ཡོད་གསུངས་པ་རེད་བྱས་ཙང་དཔེར་བཤད་ན་ལན་ཆགས་རྒྱབ་འཁུར་ཟེར་དེ་ཡང་གནས་པའི་ང་ཚོའི་ད་བུ་མོ་ག་རེ་ཟེར་ན་ཆང་ས་མ་རྒྱབ་ཐོན་པ་ཡིན་ན་ལོ་གསར་བའི་ནང་ལ་གཟབ་གཟབ་བྱེད་དགོས་ཀྱི་ག་རེ་ཟེར་ན་ནལ་ཕྲུག་ཟེར་ན་བྱི་ཕྲུག་ཟེར་ན་དེ་འདྲས་ཀྱི་པ་ཕ་བསྟན་རྒྱུ་མེད་པའི་སྤུ་གུ་དེ་འདྲ་ཡོང་ཡས་ཀྱི་ཉེན་ཁ་ཡོད་རེད་ཟེར་དུས་གཟབ་གཟབ་བྱེད་དགོས་ཀྱི་བརྡ་དོན་བྱས་ཙང་འདིས་ཀྱི་གནད་དོན་དེ་གཅིག་ནས་རྩེད་མོའི་བཟོ་འདྲ་དང་ཧ་ཧུའི་བཟོ་འདྲ་གཉིས་ནས་ག་རེ་ཟེར་ན་འདིས་ཀྱི་སློབ་གསོའི་རང་བཞིན་དང་གསུམ་ནས་མི་ལ་འགན་འཁྲི་དང་གཟབ་གཟབ་བྱེད་ཀྱི་བརྡ་དོན་མང་པོ་ཞིག་བསྟན་གྱི་ཡོད་རེད་བྱས་ཙང་དེ་འདྲའི་གཅིག་གིས་བུད་མེད་ང་ཚོའི་སྨན་ཤར་བཟོ་འདྲ་ཅིག་ལ་ཐོན་པ་ཡིན་ན་གཅིག་ནས་འཚེར་སྣང་སྐྱེ་དགོས་ཡོད་བཟོ་འདྲ་གཉིས་ནས་སོ་སོ་ལ་གཟབ་གཟབ་མ་བྱས་ནས་ཉེན་ཁ་འདུག་པ་ཟེར་གྱི་སྐུལ་ལྕག་གི་གནས་ཚུལ་དེ་འདྲ་ཡོང་གི་ཡོད་རེད་བྱས་ཙང་དེ་ག་ནང་བཞིན་གྱི་དམ་ཆོས་པུ་ཏི་ཐོན་པ་ཡིན་པ་ཡིན་ན་ད་སོ་སོའི་སེམས་པ་དཀར་བ་དང་ཆོས་ལ་དཀར་བ་དཀར་བའི་གི་རྣམ་པ་ཡིན་པ་སོང་ཙང་ཨ་ནི་གཅིག་ནས་སོ་སོས་གིས་སྤོབས་པ་བྱས་སོ་ན་དགའ་བོ་བྱས་སོ་དང་གཉིས་ནས་མུ་མཐུད་བྱས་ནས་ཆོས་ལ་ཐུགས་སེམས་དད་པ་དང་དག་སྣང་བྱེད་ཀྱི

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་དེར་སྒྲོལ་མ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན།
རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་ཀྱི་དམིགས་བསལ་སྲུང་སྐྱོབ་པ་ལྕམ Mary Lawlor ཡིས་ཉེ་ཆར་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་ཐད་དེ་སྔ་ལས་མི་འདྲ་བ་ཚོགས་མི་རྒྱལ་ཁབ་མང་པོས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་ཐུགས་འཚབ་ཡོད་པའི་སྐོར་གསལ་འདོན་གནང་བ་ནི་བཟང་ཕྱོགས་ཀྱི་རྣམ་འགྱུར་ཡིན་ཡང། དོན་དངོས་སུ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་དང་འབྲེལ་ནས་ཆེད་འདོན་གནང་བའི་རྒྱབ་གཉེར་དགོངས་འཆར་རྣམས་ལག་བསྟར་བྱེད་པའི་ཡིད་ཆེས་མེད་ཅེས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཨིན་ཡུལ་གྲོས་ཚོགས་ནང་གི་རྙིང་ཞེན་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས Tim Loughton ཞུ་བས་རྒྱ་ནག་གཞུང་གིས་བོད་དང་ཡུ་གུར་ཧོང་ཀོང་ནང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བའི་བྱ་སྤྱོད་རྣམས་དུས་ནས་དུས་སུ་ཐེར་འདོན་གནང་གི་ཡོད་པའི་སྐོར་གསུངས་འདུག། ཟླ་བ་གཉིས་པའི་ཚེས་དྲུག་རེས་གཟའ་མིག་དམར་ཉིན་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་ལྟེ་གནས་ཁང་གིས་རྒྱ་ནག་གིས་རྒྱལ་མཚམས་བརྒལ་ནས་བོད་མིའི་ཐོག་བཙན་གནོན་ཞེས་པའི་སྙན་ཐོ་ཞིག་སྤེལ་གནང་འདུག་ད་རེས་ཀྱི་སྙན་ཐོ་དེ་བཞིན་འཛམ་གླིང་ཁྱོན་ཡོངས་ཀྱི་བཙན་བྱོལ་བོད་མིའི་ཐོག་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་བའི་བཙན་གནོན་གྱི་སྐོར་ལ་དོ་སྣང་ཆེན་པོ་གནང་ནས་བཏོན་གནང་བའི་སྙན་ཐོ་ཐོག་མ་དེ་ཡིན་ཞིང། བཙན་བྱོལ་བོད་མིའི་བྱེད་སྒོ་ཁག་གི་ཐོག་སྟངས་འཛིན་བྱ་ཆེད། རྒྱ་ནག་གི་དབང་འཛིན་པ་ཚོས་བོད་ནང་གི་ཉེ་འབྲེལ་ཚོར་གནོད་འཚེ་དང་འཇིགས་སྐུལ་སོགས་ཀྱི་ལམ་ནས་བཙན་གནོན་བྱེད་བཞིན་པ་དང། ཕྱོགས་ཡོངས་ནས་སོ་ལྟ་བྱས་པའི་འཇིགས་སྐུལ་གྱི་རྐྱེན་པས་བཙན་བྱོལ་སྤྱི་ཚོགས་ནང་དུའང་འཇིགས་སྣང་སྐུལ་བཞིན་ཡོད་པ་ཐེར་འདོན་གནང་འདུག། ཉེ་ཆར་རྒྱ་ནག་གཞུང་གིས་བོད་ནང་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་ཟེར་བ་བསྐྱར་དུ་ནན་བརྗོད་བྱས་ཡོད་པ་དང། བོད་བརྒྱུད་ནང་བསྟན་སློབ་གླིང་གི་སློབ་གཞིའི་ནང་རྒྱ་ནག་ཆབ་སྲིད་སློབ་གསོའི་སྐོར་ཤུགས་ཆེ་རུ་བཏང་ཡོད་པའི་ཐད་ལ། འབྲེལ་ཡོད་དབྱེ་ཞིབ་པས། དེ་ནི་རྒྱ་ནག་གཞུང་གིས་བེད་སྤྱོད་ཡོད་པའི་མི་སྣ་གསོ་སྐྱོང་བྱེད་ཐབས་ཤིག་དང་མི་རིགས་གཞན་གྱི་རིག་གཞུང་རྩ་མེད་བཟོ་ཐབས་ཤིག་ཡིན་པར་ངོས་འཛིན་གནང་གི་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་བསྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གཡུ་སྒྲོན་ལགས་དང་འབྲོམ་ལྷ་མོ་བཅས།